ཨ་མི་རི་ཀའི་རྒྱལ་ས་ཝ་ཤིན་ཐོན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་གཅིག་པའི་གནམ་གང་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་དང་པོའི་ཚེས་བཅུ་གཅིག་རེས་གཟའ་ཕུར་བུའི་ལས་རིམ་འདི་བཀོད་སྒྲིག་གནང་མཁན་སེངྒེ་རི་བསོད་ནམས་ལྷ་མོ་ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་གཡུ་སྒྲོན་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་ཐེངས་འདིའི་ལས་རིམ་ཁག་རིམ་པས་རྒྱང་བསྲིངས་ཞུ་གི་ཡིན། ཐེངས་འདིའི་ལས་རིམ་ཁག་གི་ཐོག་མར་ཨ་མི་རི་ཀའི་གྲོས་ཚོགས་རྒྱ་ནག་ལས་དོན་ཚོགས་ཆུང་སྟེ CECC ཞེས་པས་ཨ་མི་རི་ཀའི་སྲིད་འཛིན་སྐུ་ཞབས་ཇཱོ་པཱ་ཏིན་གཞུང་གིས་མཉམ་འབྲེལ་རྒྱལ་ཚོགས་ནང་རིང་མིན་རྒྱ་ནག་གཞུང་གིས་འགྲོ་བ་མིའི་ཐོབ་ཐང་སྤྱི་ཆིངས་ཁག་ལག་བསྟར་ཇི་ཙམ་བྱེད་ཀྱི་ཡོད་མེད་ཐད་དུས་བཀག་བསྐྱར་ཞིབ་དང་དྲི་རྩད་ཚོགས་སྐབས་བོད་གཙོས་པའི་རྒྱ་ནག་ནང་གི་ཆབ་སྲིད་བཙོན་པའི་ཞིབ་ཕྲའི་གནས་ཚུལ་གླེང་སློང་བྱ་དགོས་པའི་འབོད་སྐུལ་ཞུས་ཡོད་པ་སོགས་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། རྒྱ་གར་གནས་མཆོག་རྡོ་རྗེ་གདན་དུ་སྔ་འགྱུར་རྙིང་མའི་སྨོན་ལམ་ཆེན་མོ་ཐེངས་སུམ་ཅུ་སོ་ལྔ་པ་དེ་ཉིན་བཅུའི་རིང་འཚོགས་རྒྱུ་དབུ་འཛུགས་གནང་ཡོད་པའི་སྐོར་སྙན་སྒྲོན་ཞུ་རྒྱུ་དང། རྒྱ་ནག་གཞུང་གིས་ཁྲིམས་འགལ་གྱི་ཐོག་ནས་རྒྱ་གར་གྱི་ས་ཁོངས་བདག་བཟུང་བྱ་རྩིས་ཐེངས་མང་བྱས་པར་འགོག་ཐབས་སུ་རྒྱ་གར་གཞུང་གིས་རྒྱ་གར་ཨ་རུ་ན་ཅལ་མངའ་སྡེའི་ནང་སྤྱི་ལེ་ཆིག་སྟོང་ལྷག་གི་གཞུང་ལམ་གསར་སྐྲུན་གྱི་བཀའ་འཁྲོལ་བསྩལ་བ་རེད་ཅེས་རྒྱ་གར་གྱི་རྒྱ་ནག་ཉམས་ཞིབ་པ་ཚོས་ངོས་འཛིན་གནང་གི་ཡོད་པའི་སྐོར་སྙན་སྒྲོན་ཞུ་རྒྱུ་དང། དམིགས་བསལ་བཅར་འདྲིའི་ལེ་ཚན་ནང་འཛམ་གླིང་ས་ཕྱོགས་གང་སར་གནས་སྡོད་བོད་མི་ཚོས་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ད་བར་འཛམ་གླིང་སྤྱི་དང་ཡང་སྒོས་བོད་འབངས་རྣམས་ལ་བསྐྱངས་པའི་བླ་ན་མེད་པའི་མཛད་རྗེས་དག་ལ་བཀའ་དྲིན་མཚོན་བྱེད་དང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་སྐུ་ཚེ་ཞབས་པད་བརྟན་ཆེད་བརྟན་བཞུགས་བསྟར་འབུལ་ཞུ་བ་སོགས་ཞབས་བརྟན་གྱི་བྱེད་སྒོ་དུ་མ་སྤེལ་བཞིན་པར་བརྟེན་རྒྱལ་བ་སྐུ་ཕྲེང་རིམ་བྱོན་གྱིས་བོད་པ་ལ་བཀའ་དྲིན་ཆེ་ཚུལ་ཇི་ལྟར་ཡིན་མིན་དང་བོད་མིའི་ངོས་ནས་རྒྱལ་བའི་བཀའ་དྲིན་རྗེས་དྲན་ངོ་མ་ཇི་ལྟར་ཞུ་དགོས་མིན་སྐོར་ལ་བཀའ་འདྲི་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་དང། མཇུག་ཏུ་བོད་དང་རྒྱལ་སྤྱིའི་གནས་བབས་ཞེས་པའི་ལེ་ཚན་ནང་རྒྱ་གར་རྒྱལ་ས་ལྡི་ལིར་རྟེན་གཞི་བྱས་པའི་འཚེ་བ་མེད་པའི་གདམ་ཀའི་ཐེབས་རྩ་ཁང་གི་ཉམས་ཞིབ་པ་བསྟན་འཛིན་དགྲ་འདུལ་ལགས་ཀྱི་ལྷན་དུ་ཐེབས་རྩ་ཁང་དེ་ཉིད་ནས་རྒྱལ་སྤྱིའི་ཐོག་ལ་བོད་དོན་ལས་འགུལ་སྤེལ་ཕྱོགས་སྐོར་བཀའ་འདྲི་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་བཅས་ལས་རིམ་ཁག་རིམ་པས་རྒྱང་བསྲིངས་ཞུ་གི་ཡིན། ཐེངས་འདིའི་གསར་འགྱུར་ཁག་གཡུ་སྒྲོན་ནས་སྙན་སྒྲོན་ཞུ་གི་ཡིན། རིང་མིན Swiss གྲོང་ཁྱེར་ཇི་ནི་ཝར་འཚོགས་རྒྱུའི་མཉམ་འབྲེལ་རྒྱལ་ཚོགས་ཀྱི་རྒྱ་ནག་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཐད་ལ་དུས་བཀག་དྲི་རྩད་བསྐྱར་ཞིབ་བྱེད་པའི་སྐབས་ལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱི་ཚོགས་མི་རྒྱལ་ཁབ་ཚོས་རྒྱ་ནག་གཞུང་ལ་བོད་ནང་དུ་འགྲོ་བ་མིའི་ཐོབ་ཐང་རྩིས་མེད་རྡོག་རོལ་གཏོང་བཞིན་པ་རྣམས་ངེས་པར་དུ་གླེང་སློང་གནང་དགོས་པའི་སྐོར་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གིས་འབོད་སྐུལ་ཞུ་བཞིན་ཡོད་པ་དང་ཨ་མི་རི་ཀའི་གྲོས་ཚོགས་ཀྱི་རྒྱ་ནག་ཐད་ཀྱི་ལས་དོན་ལྷན་ཚོགས་ནས་ཀྱང་རྒྱ་ནག་གཞུང་གིས་ཆབ་སྲིད་བཙོན་པ་དང་ཨ་རིའི་མི་སེར་བཀག་ཉར་བཙོན་འཇུག་བྱས་པ་ཁག་ཅིག་གི་མཚན་ཐོ་བཏོན་ནས་དེ་དག་གློད་བཀྲོལ་གཏོང་དགོས་པའི་དགོས་འདུན་ཡང་བཏོན་འདུག་དེ་ཡང་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱིས་རྒྱལ་ཚོགས་ཀྱི་ཚོགས་མི་རྒྱལ་ཁབ་ནང་གི་འགྲོ་བ་མིའི་ཐོབ་ཐང་གནས་སྟངས་ཐད་བསྐྱར་ཞིབ་ཀྱི་ཚོགས་འདུ་ཐེངས་བཞི་བཅུ་ཞེ་ལྔ་པ་དེ་ཕྱི་ཟླ་དང་པོའི་ནང་འཚོགས་གཏན་འཁེལ་བར་བརྟེན་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གིས་སྐབས་དེའི་མཉམ་འབྲེལ་རྒྱལ་ཚོགས་ཀྱི་ཚོགས་མི་རྒྱལ་ཁབ་ཚོས་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་གནས་སྟངས་ལ་དྲི་རྩད་དང་བསྐྱར་ཞིབ་གནང་སྐབས། བོད་ནང་དུ་འགྲོ་བ་མིའི་ཐོབ་ཐང་གནས་སྟངས་ངེས་པར་དུ་གླེང་སློང་ཡོང་བའི་འབོད་སྐུལ་གནང་བཞིན་པ་མ་ཟད་བོད་ཀྱི་གནད་དོན་དོན་ཚན་བཞི་ཞུ་སྐུལ་གནང་ཡོད་པ་ནི་དང་པོ་ནི་བོད་ནི་འཛམ་གླིང་ནང་ནས་རང་དབང་སྐྱོ་ཤོས་ཡིན་པ་དང་གཉིས་པ་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ནས་བཟུང་རང་ཡུལ་བོད་དུ་ཆིབས་བསྒྱུར་གནང་མྱོང་མེད་པ། གསུམ་པ་བོད་ཕྲུག་ས་ཡ་གཅིག་ལྷག་རྒྱ་ནག་གཞུང་གིས་གཏན་འཇགས་སློབ་གྲྭར་བཞག་པའི་སྲིད་ཇུས་ལག་བསྟར་བྱེད་བཞིན་ཡོད་པ་བཞི་པ་རྒྱ་ནག་གཞུང་གིས་བོད་མིའི་ངོ་བོ་རྩ་མེད་བཟོ་བཞིན་པ་བཅས་ཀྱི་ཐོག་ནས་རེ་སྐུལ་གནང་བཞིན་ཡོད་པ་རེད། ཕྱོགས་མཚུངས་ཨ་མི་རི་ཀའི་གྲོས་ཚོགས་ཀྱི་རྒྱ་ནག་ལས་དོན་ལྷན་ཁང་གིས་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་མཆོག་གིས་མཐུན་ཕྱོགས་རྒྱལ་ཁབ་ཁག་སྐུ་ཚབ་ལྷན་དུ་རྒྱ་ནག་གཞུང་གིས་བཙོན་འཇུག་བྱས་པའི་ཆབ་སྲིད་བཙོན་པ་རྣམས་དང་དྲང་བདེན་མིན་པའི་ཐོག་ནས་ཨ་མི་རི་ཀའི་མི་སེར་དོ་དམ་བཀག་ཉར་བྱས་པ་རྣམས་ངེས་པར་དུ་གླེང་སློང་གནང་དགོས་པའི་འབོད་སྐུལ་གནང་འདུག།

ཨ་རིའི་ངོས་ནས་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཐོག་ལ་བསྐྱར་ཞིབ་བྱེད་ཡུལ་གྱི་རྒྱ་ནག་གཙོས་པའི་རྒྱལ་ཁབ་ཚང་མའི་འགྲོ་བ་མིའི་ཐོབ་ཐང་གནས་སྟངས་ཐོག་ལ་དོན་དམ་གྱི་དྲི་བ་དང་བསམ་འཆར་འདོན་རྒྱུའི་གྲ་སྒྲིག་བྱེད་བཞིན་ཡོད་ཅེས་གསལ་བཤད་གནང་ཡོད་ལ་ཨ་མི་རི་ཀའི་ངོས་ནས་རྒྱ་ནག་གཞུང་གིས་བོད་ནང་དུ་འགྲོ་བ་མིའི་ཐོབ་ཐང་རྩིས་མེད་རྡོག་རོལ་གཏོང་བཞིན་པའི་བྱ་སྤྱོད་ལ་དུས་རྟག་ཏུ་བློ་འཚབ་ཆེན་པོ་གནང་བཞིན་ཡོད་ཅེས་ཨ་མི་རི་ཀའི་ཕྱི་སྲིད་ལས་ཁུངས་ཀྱི་མགྲིན་ཚབ་པ་ཞིག་གིས་ཡིག་ལན་གནང་ཡོད་པ་རེད། གསར་འགྱུར་མུ་མཐུད་སྙན་སྒྲོན་ཞུ་རྒྱུར་ཨོ་སི་ཀྲེ་ལི་ཡ་བོད་སྐུ་ཚབ་དོན་གཅོད་ཀརྨ་སེང་གེ་ལགས་ཀྱིས་ཨོ་སི་ཀྲེ་ལི་ཡ་ནང་གི་ཡོ་རོབ་མཉམ་འབྲེལ་སྒྲིག་འཛུགས་ཀྱི་གཞུང་ཚབ་པ་ཆེན་མོ་མཆོག་དང་མཇལ་འཕྲད་ཞུས་ཏེ་བོད་ནང་གི་གནས་སྟངས་སོགས་བོད་དོན་གྱི་གནད་དོན་རིམ་པའི་ཐོག་ལ་བཀའ་མོལ་གནང་འདུག་དེ་ཡང་ཨོ་སི་ཀྲེ་ལི་ཡའི་བོད་སྐུ་ཚབ་དོན་གཅོད་ཀརྨ་སེང་གེ་ལགས་ཀྱིས་ཕྱི་ཟླ་དང་པོའི་ཚེས་བཅུ་གཅིག་རེས་གཟའ་ཕུར་བུའི་ཉིན་ཨོ་སི་ཀྲེ་ལི་ཡ་ཡོད་པའི་ཡོ་རོབ་མཉམ་འབྲེལ་སྒྲིག་འཛུགས་ཀྱི་གཞུང་ཚབ་པ་ཆེན་མོ་སྐུ་ཞབས། Gabriele Visentin མཆོག་གི་ལས་ཁུངས་སུ་མཇལ་འཕྲད་ཞུས་ཏེ་རྒྱ་ནག་གཞུང་གིས་བོད་ནང་དུ་འགྲོ་བ་མིའི་ཐོབ་ཐང་རྩིས་མེད་རྡོག་རོལ་གཏོང་བཞིན་པའི་བྱ་སྤྱོད་དང་རྒྱ་ནག་གཞུང་གིས་བོད་མིའི་བླ་སྤྲུལ་ཡང་སྲིད་ངོས་འཛིན་བྱེད་ཕྱོགས་ཀྱི་ཐོག་ལ་ཐེ་ཇུས་བྱེད་ཐབས་བྱེད་པ། བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་བོད་རྒྱའི་དཀའ་རྙོག་སེལ་ཐབས་ཀྱི་གཉིས་སྨན་དབུ་མའི་ལམ་གྱི་སྲིད་བྱུས་དེ་བཞིན་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་བྱུས་ཡིན་པ་སོགས་ངོ་སྤྲོད་གནང་པ་མ་ཟད་ཉེ་ཆར་ཡུ་རོབ་མཐུན་ཚོགས་ནས

རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་དུ་འཛིང་གླེང་རིམ་ཁག་རེད། གནས་མཆོག་རྡོ་རྗེ་གདན་དུ་སྔ་འགྱུར་རྙིང་མའི་སྨོན་ལམ་ཆེན་མོ་ཐེངས་སུམ་ཅུ་སོ་ལྔ་པ་དེ་ཉིན་བཅུའི་རིང་འཚོགས་རྒྱུ་དབུ་འཛུགས་གནང་ཡོད་པའི་སྐོར་ལ། ས་གནས་ནས་པདྨ་དངོས་གྲུབ་ལགས་ཀྱིས་བཏང་གནང་བའི་གནས་ཚུལ་དེ་སྙན་སྒྲོན་ཞུ་བ་ཡིན། གནས་མཆོག་རྡོ་རྗེ་གདན་དུ་སྔ་འགྱུར་རྙིང་མའི་སྨོན་ལམ་ཐེངས་སུམ་སོ་ལྔ་པ་དེ་ཉིན་བཅུའི་རིང་འཚོགས་རྒྱུ་དབུ་འཛུགས་གནང་སོང། བོད་གླང་ལ་འགྱུར་བར་བགྱི་དགོས་འགྱུར་ཀུ་མུད་མཇལ་དུས་མར་མདའ་ཚུགས་འདུག། ཟླ་བ་འདིའི་ཕྱི་ཚེས་བཅུ་གཅིག་ཉིན་ནས་དབུ་འཛུགས་ཀྱིས་ཉིན་བཅུའི་རིང། གནས་མཆོག་རྡོ་རྗེ་གདན་གྱི་མཆོད་རྟེན་རིན་པོ་ཆེའི་དྲུང་དུ་སྤྱི་སངས་རྒྱས་ཀྱི་བསྟན་པ་རྒྱས་པ་དང། བསྟན་འཛིན་གྱི་སྐྱེས་ཆེན་དམ་པ་རྣམས་སྐུ་ཚེ་ཞབས་པད་བརྟན་ཅིང་འཛམ་གླིང་ཞི་བདེ་ཡོང་ཐབས་སོགས་ཀྱི་ཆེད་དུ་དམིགས་ཏེ། རྒྱ་གར་བྱང་ཤར་འབྲས་ལྗོངས་ཀྱི་ནང་ཡོད་པའི་རྙིང་མའི་དགོན་སྡེ་ཁག་དང་འབྲས་ལྗོངས་མངའ་སྡེ་གཞུང་གཉིས་ཐུན་མོང་གི་གོ་སྒྲིག་འོག་རྒྱ་བལ་འབྲུག་གསུམ་གྱིས་གཙོས་པའི་རྙིང་མའི་དགོན་སྡེ་ཁག་གི་དབུ་བླ་མཁན་པོ་བླ་སྤྲུལ་དང་དགེ་བཙུན་སྔགས་གསུམ་བཅས་ཁྱོན་དགོན་སྡེ་ཁག་ཉིས་བརྒྱ་དགུ་བཅུ་བརྒལ་བ་ཞིག་ནས

འདི་དཔེ་མ་སྲིད་ཀྱི་དེ་ནི་ང་ཚོ་སྐལ་པ་བཟང་པོ་གཅིག་རེད་འདི་ཞུ་ཡ་ཡིན། ད་དུང་ཁོང་གིས་མུ་མཐུད་གསུང་ཡ་ལ་རྡོ་རྗེ་གདན་གྱི་མཆོད་རྟེན་རིན་པོ་ཆེའི་ཕྱོགས་བཞི་ནས་རྙིང་མའི་སྨོན་ལམ་ཚོགས་བཞིན་པ་དང། དེ་ཡང་ཤར་ཕྱོགས་སུ་སྐྱབས་རྗེ་སྤྲུལ་སྐུ་གསང་སྔགས་རིན་པོ་ཆེ་མཆོག་དབུ་བཞུགས་ཐོག་རྙིང་མའི་བཙུན་དགོན་ཁག་གི་མཁན་བླ་བཙུན་མ་རྣམས་ལྷན་བཞུགས་གནང་བ་དང། ལྷོ་ཕྱོགས་སུ་སྐྱབས་རྗེ་ཞེ་ཆེན་རབ་འབྱམས་རིན་པོ་ཆེ་མཆོག་དབུ་བཞུགས་ཐོག་སྨིན་གྲོལ་གླིང་དང་རྡོ་རྗེ་བྲག། ཞེ་ཆེན་དང་རྫོགས་ཆེན། དེ་བཞིན་ཀཿ་ཐོག་སོགས་རྙིང་མའི་དགོན་སྡེ་ཁག་གི་མཁན་བླ་དགེ་འདུན་འདུས་མང་རྣམས་ལྷན་བཞུགས་གནང་བ་དང། ནུབ་ཕྱོགས་སུ་སྐྱབས་རྗེ་རྒྱང་ཁང་རིན་པོ་ཆེ་མཆོག་དབུ་བཞུགས་ཐོག་དཔལ་ཡུལ་རྣམ་གྲོལ་གླིང་དགོན་པའི་མཁན་བླ་དགེ་འདུན་འདུས་མང་རྣམས་ལྷན་བཞུགས་གནང་བ་དང། གཞན་ཡང་བྱང་ཕྱོགས་སུ་སྐྱབས་རྗེ་ཀཿ་ཐོག་སི་ཏུ་རིན་པོ་ཆེ་མཆོག་དབུ་བཞུགས་ཐོག་རྒྱ་བལ་འབྲུག་གསུམ་ནས་གོས་དཀར་ལྕང་ལོ་ཅན་གྱི་སྡེ་རྣམས་ལྷན་བཞུགས་ཀྱིས་སྨོན་ལམ་ཚོགས་བཞིན་པ་བཅས་སྨོན་ལམ་སྐབས་སུ་བཟང་སྤྱོད་སྨོན་ལམ་དང་འཇམ་དཔལ་མཚན་བརྗོད་གཉིས། གཙོ་བོ་གསུང་འདོན་གནང་བཞིན་པ་རེད་འདུག། ད་མདོ་དང་སྔགས་གཉིས་ནས་ནི་མདོ་ཡི་ཕྱོགས་ཀྱི་བསམ་བློ་བཏང་བ་ན་སྨོན་ལམ་གྱི་རྒྱལ་པོ་དེ་ད་ལྟ་ང་ཚོ་གར་ས་ལོ་བཟང་སྤྱོད་སྨོན་ལམ་ཟེར་མཁན་དེ་དེ་གང་མང་མང་བསགས་གནང་རྒྱུ་རེད་དེ་ནས་གསང་སྔགས་ཀྱི་ཕྱོགས་ནས་ང་ཚོ་སྨོན་ལམ་མཆོག་ཏུ་གྱུར་པ་དེ་ད་ལྟ་འཇམ་དཔལ་མཚན་བརྗོད་རེད་དེ་གང་མང་མང་བསགས་རྒྱུ་རེད་དེ་ནས་ཁྱོད་སོ་སོས་ཀྱི་ཡང་བར་མཚམས་འགྲོ་གསུམ་ལགས་སོ་པ་དང་དེ་ནས་བསྔོ་བ་སྨོན་ལམ་ལ་སོགས་པ་དེ་འདྲས་ཡང་དེ་ནས་ཟུར་སོགས་སུ་འདོན་རྒྱུ་རེད། ལྷག་དོན་དུ་ད་ཐེངས་ཀྱི་སྨོན་ལམ་སྐབས་སུ་རྙིང་མའི་དགོན་ཁག་མང་ཆེ་བའི་བླ་ཆེན་རྣམ་པ་ལྷན་བཞུགས་གནང་བ་དེ་ནི་དམིགས་བསལ་ཞིག་ཡིན་པ་མཁན་པོ་དབང་རྒྱལ་རྡོ་རྗེ་ལགས་ཀྱིས་གསུང་གནང་བྱུང། ལོ་དམིགས་བསལ་གྱིས་ཧ་ལས་པ་ཅིག་ག་རེ་བྱུང་འདུག་ཟེར་ན་ང་ཚོ་འདིར་ཕྱོགས་བཞི་ལ། ཕལ་ཆེར་རྙིང་མའི་གི་བླ་མ་ཡོད་རེ་ཡོད་ཚད་ཕལ་ཆེར་བརྒྱ་ཆ་དགུ་བཅུ་ཚང་མ་འདིར་ཕེབས་ཤག་བླ་ཆེན་ཚང་མ་འདི་དཔེ་མ་སྲིད་ཀྱི་སྐལ་པ་བཟང་པོ་དང་ཧ་ལས་པོ་བྱུང་འདུག་འདི་ཚང་མ་ད་ལྟ་ང་ཚོ་སྤྱིར་ན་གོང་ས་ཆེན་པོ་མཆོག་གི་ཐུགས་རྗེ་བཀའ་དྲིན་དང་ཁོང་གི་དེ་ནས་བཀའ་སློབ་ལམ་སྟོན་ཡང་ཡིན་པ་དང། དེ་བཞིན་དུ་ང་རང་ཚོ་ཡང་འདིར་སླེབས་མཁན་ཚང་མ་ཡང་དཔེ་མ་སྲིད་ཀྱི་སྐལ་པ་བཟང་པོ་ཡིན། གཞན་ཡང་ཁོང་གིས་གསུང་ཡ་ལ་ད་ལོའི་སྨོན་ལམ་གོ་སྒྲིག་གནང་མཁན་ཁོང་ཚོ་འབྲས་ལྗོངས་མངའ་ཁུལ་གྱི་རྙིང་མའི་དགོན་སྡེ་ཁག་ཡིན་ཀྱང། འབྲས་ལྗོངས་མངའ་སྡེ་གཞུང་ནས་གོ་སྒྲིག་ཞུ་སྒོ་གང་ཅིའི་མཐུན་འགྱུར་རྒྱབ་སྐྱོར་གནང་ཡོད་པའི་འགྲེལ་བརྗོད་གནང་བྱུང། ད་ལོ་དམིགས་བསལ་གྱིས་འདི་གོ་སྒྲིག་ཚང་མ་དེ་འབྲས་ལྗོངས་གཞུང་གི་འགྲོ་སོང་དང་མཐུན་རྐྱེན་དང་བཀའ་སློབ་དང་གང་ཅིའི་ཐོག་ལ་ཁོང་འབྲས་ལྗོངས་གཞུང་གི་གོ་སྒྲིག་གནང་ནས་ང་ཚོ་གི་དེ་སྨོན་ལམ་དེ་གྲ་སྒྲིག་འབྱུང་ཐུབ་པ་རེད། དེའི་སྟེང་དུ་དེ་ནས་ད་ལྟ་རྒྱ་གར་ས་གནས་གཞུང་གིས་ཀྱང་དེ་ད་ལྟ་ས་གནས་གཞུང་གིས་ཀྱང་དེ་དང་དུ་མ་ཧཱ་བོ་དྷི་སོ་སོ BTMC ཁོང་གིས་ང་ཚོ་ལ་མཐུན་འགྱུར་དང་རོགས་རམ་དཔེ་མ་སྲིད་ཀྱི་ཡག་པོ་གནང་ཡོད་རེད། དེ་ནས་ད་ནི་ཁོང་གི་བཀའ་སློབ་གཞིར་བཞག་ཐོག་དེ་ནས་ང་ཚོ་འབྲས་ལྗོངས་གཞུང་གི་ད་ལྟ་ལས་བྱེད་པ་ཕལ་ཆེར་དེ་ཕེབས་ནས་ད་དེ་སྨོན་ལམ་དེ་དཔེ་མ་སྲིད་ཀྱི་ཁ་སང་གྲ་སྒྲིག་ཡག་པོ་བྱས་ཚར། ཡང་སྔ་འགྱུར་རྙིང་མའི་སྨོན་ལམ་ཆེན་མོའི་ནང་མི་མང་ཁྱོན་ཆེ་ཞིག་ཚོགས་ཞུགས་གནང་བའི་ཁོངས་ནས། ཨ་རི་ནས་ཚུལ་ཁྲིམས་སྒྲོལ་མ་ལགས་ཀྱིས་གསུང་ཡ་བྱས་ན། གནས་ཆེན་དེར་བཅར་བ་དང་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་དབུས་པའི་བླ་ཆེན་རྣམ་པ་མཇལ་རྒྱུ་བྱུང་བ་དང། དེ་ལྟ་བུའི་སྨོན་ལམ་ནང་ཚོགས་ཞུགས་བྱ་རྒྱུ་བྱུང་བ་དེ་ནི་སྔོན་གྱི་བསགས་པའི་འབྲས་བུ་བཞིན་པར། ངོས་འཛིན་གྱིས་སྐལ་བ་བཟང་པོ་ཞིག་ལ་བརྩི་གནང་གི་འདུག།
རྒྱལ་བ་རིན་པོ་ཆེ་དང་གནས་ཆེན་དེ་ལ་བཅར་ཡས་བྱུང་བ་ཙམ་གྱིས་དཔེ་མི་ལུས་ཐོབ་པ་དེ་དཔེ་བཟང་པོ་ཡིན་བསམ་གྱི་འདུག་ཨ་ནི་ང་རང་སྔོན་མ་ཚོགས་ཞེ་པོ་བསགས་ནས་ཨ་ནི་དེ་འདྲའི་གནས་ཆེན་འདི་འདྲ་མཇལ་ཡས་དང་བླ་མ། རྩ་ཆེན་པོ་འདི་འདྲ་མཇལ་ཡས་དང་ཡང་ནས་ཡང་ནས། གནས་ཆེན་འདི་ལ་སླེབས་ཐུབ་པ་དེ་དཔེ་མི་སྲིད་པའི་ཨ་ནི་བྱིན་རླབས་ཆེན་པོ་དང། ཨ་ནི། སྐྱེ་བ་སྔོན་མའི་ཚོགས་བསགས་ཞེ་པོ་ཡིན་བསམ་པས་ཀྱི་ཚན་པ་འདུག་ལ། གཞན་ཡང་འདི་ཚེས་བཅོ་བརྒྱད་ཉིན་གནས་མཆོག་རྡོ་རྗེ་གདན་དུ་བཀའ་བརྒྱུད་སྨོན་ལམ་ཆེན་མོ་ཚོགས་རྒྱུ་དབུ་འཛུགས་གནང་གི་ཡོད་པ་རེད་འདུག་གནས་མཆོག་རྡོ་རྗེ་གདན་ནས་ཨེ་ཤི་ཡ་རང་དབང་རླུང་འཕྲིན་གྱི་གསར་འགོད་པ་པད་མ་དངོས་གྲུབ་ཡིན
རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ལས་རིམ་ཁག་རེད་ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་སེངྒེ་རི་བསོད་ནམས་ལྷ་མོ་ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་གཡུ་སྒྲོན་ཡིན། གཤམ་ལ་རྒྱ་ནག་གཞུང་གིས་ཁྲིམས་འགལ་གྱི་ཐོག་ནས་རྒྱ་གར་གྱི་ས་ཁོངས་བདག་བཟུང་བྱེད་རྩིས་ཐེངས་མང་བྱས་པ་འགོག་ཐབས་སུ་རྒྱ་གར་གཞུང་གིས་རྒྱ་གར་གྱི་ཨ་རུ་ནཱ་ཅལ་མངའ་སྡེའི་ནང་སྤྱི་ལེ་ཆིག་སྟོང་ལྷག་གི་གཞུང་ལམ་གསར་སྐྲུན་གྱི་བཀའ་འཁྲོལ་བསྩལ་བ་རེད་ཅེས་རྒྱ་གར་གྱི་རྒྱ་ནག་ཉམས་ཞིབ་པ་ཚོས་ངོས་འཛིན་བྱེད་ཀྱི་ཡོད་པའི་སྐོར་ལ་བློ་བྷེ་ལགས་ཀྱིས་བཏང་གནང་བའི་གནས་ཚུལ་དེ་སྙན་སྒྲོན་ཞུ་གི་ཡིན། རྒྱ་ནག་གིས་ཁྲིམས་འགལ་གྱི་ལམ་ནས་རྒྱ་གར་ས་ཁོངས་བདག་བཟུང་བྱ་རྩིས་ཐེངས་མང་བྱས་པ་འགོག་ཐབས་སུ། རྒྱ་གར་གཞུང་གིས་རྒྱ་གར་ཨ་རུ་ནཱ་ཅལ་མངའ་སྡེ་གི་ནང་སྤྱི་ལེ་གཅིག་སྟོང་ལྷག་གི་སར་གཞུང་ལམ་གསར་སྐྲུན་གྱི་བཀའ་འཁྲོལ་སྩལ་ཡོད་པ་རེད་འདུག་ཅེས་རྒྱ་གར་གྱི་རྒྱ་ནག་ཉམས་ཞིབ་པ་ཚོས་ངོས་འཛིན་གནང་གི་འདུག་རྒྱ་གར་ཨ་རུ་ནཱ་ཅལ་མངའ་སྡེ་གི་སྤྱི་ཁྱབ་བློན་ཆེན་པད་མ་མཁའ་འགྲོ་ལགས་ཀྱིས་སྤྱི་ཚོགས་དྲ་ལམ་ཨེག་སི་གི་ཐོག་སྤེལ་བའི་གནས་ཚུལ་གྱི་ནང། རྒྱ་གར་སྲིད་བློན་མོ་དི་མཆོག་དང་ནང་སྲིད་བློན་ཆེན་ཨ་མེད་ཤཱ་རྣམ་གཉིས་ཀྱི་ཐུགས་ཁུར་ཆེན་པོ་གི་སྒོ་ནས། ཨ་རུ་ནཱ་ཅལ་མངའ་སྡེའི་ནང་སྤྱི་ལེ་གཅིག་སྟོང་ལྷག་གི་སར་གཞུང་ལམ་གསར་རྒྱག་གི་བཀའ་འཁྲོལ་གནང་བར་ཐུགས་རྗེ་ཆེ་ཞུ་བ་དང་ལྷན། གཞུང་ལམ་དེས་མཐའ་མཚམས་ས་ཁུལ་གྱི་མི་དམངས་ཚོར་ཕན་ཚུན་འབྲེལ་མཐུད་དང། འགྲིམ་འགྲུལ་སྟབས་བདེ་བཅས་ལ་ཕན་ཁྱད་ཆེན་པོ་ཐོན་རྒྱུ་ཡིན་པ་འཁོད་ཡོད་ཅིང། རྒྱ་གར་གྱི་རྒྱ་ནག་ཉམས་ཞིབ་པ་སུ་ཡ་ཤེ་བྷ་དེ་ས་ལགས་ནས། རྒྱ་གར་གྱི་གཞུང་ལམ་གསར་རྒྱག་འདི་ནི། རྒྱ་ནག་གིས་ཁྲིམས་འགལ་གྱི་ལམ་ནས་རྒྱ་གར་གྱི་ས་ཁོངས་བདག་བཟུང་བྱ་རྩིས་འགོག་ཐབས་སུ་ཧ་ཅང་གནད་འགག་ཆགས་ཡོད་པ་འགྲེལ་བརྗོད་གནང་གི་འདུག།

འདས་པའི་ལོ་བཅུ་ཕྲག་གཅིག་གི་རིང་རྒྱ་གར་ས་ཐོག་ཏུ་རྒྱ་ནག་ཧམ་འཛུལ་བྱས་པ་ཧ་ཅང་ཇེ་མང་དུ་སོང་བ་དང་ལྷན། ཁྱད་པར་དུ་སྒལ་ཝན་དང་འབྲོག་ལམ་གྱི་གདོང་ཐུག་ལ་བརྟེན་ནས་རྙོག་ཟིང་ཇེ་ཆེར་ཕྱིན་ཡོད་པས། རྒྱ་གར་གྱིས་མུ་མཐུད་གཞུང་ལམ་འཛུགས་སྐྲུན་གནང་རྒྱུ་ནི་ཧ་ཅང་གལ་ཆེན་ཆགས་ཡོད་པ་སྟེ། ས་མཚམས་གཞུང་ལམ་དེ་དག་གིས་རྒྱ་གར་གྱི་དམག་གྲ་སྒྲིག་རྒྱུ་དང། རྒྱ་ནག་གིས་ཁྲིམས་འགལ་གྱི་ལམ་ནས་རྒྱ་གར་ས་ཆ་བདག་བཟུང་གི་བྱེད་སྤྱོད་འགོག་ཐབས་སུ་ཕན་ཐོགས་འབྱུང་གི་རེད་ཅེས་འགྲེལ་བརྗོད་གནང་སོང། ཡང་རྒྱ་གར་ནང་རྒྱ་ནག་གི་ཐོག་དབྱེ་ཞིབ་དང་ཐབས་ཇུས་ལྟེ་གནས་ཁང་གི་ཉམས་ཞིབ་པ་ནམ་ར་ཏཱ་ཧ་སི་ཇ་ལགས་ནས།

གཞུང་ལམ་འདི་དག་གིས་དམག་དཔུང་འགུལ་སྐྱོད་དེ་ང་ཚོའི་དམག་དཔུང་ལ་མཁོ་ངེས་ཀྱི་ཅ་ལག་དབོར་འདྲེན་མགྱོགས་པོར་གནང་རྒྱུར་ཕན་ཐོགས་ཡོད་པ་གི་ཁར་རྒྱ་ནག་གཞུང་གིས་བཙན་བཟུང་བྱས་པ་གི་བོད་ནང་འཛུགས་སྐྲུན་ཆེན་པོ་བྱས་ཏེ། རྒྱ་གར་ལ་ཕྱོགས་གང་ས་ནས་གནོན་ཤུགས་སྤྲོད་བཞིན་པ་གི་ཐོག་རྒྱ་ནག་གིས་རྒྱ་གར་ས་ཐོག་ཏུ་ཧ་ལམ་ལོ་རེ་བཞིན་དུ་ལྷག་པར་ཉིས་སྟོང་བཅུ་གསུམ་དང་བཅུ་བཞི་སོགས་སུ་བྱས་པ་གི་ཧམ་འཛུལ་གྱི་རིགས་འགོག་ཐབས་སུ། རྒྱ་གར་གྱི་གཞུང་ལམ་འཛུགས་སྐྲུན་གནང་རྒྱུ་ཧ་ཅང་གལ་ཆེན་རེད་ཅེས་ངོས་འཛིན་གནང་གི་འདུག་རྒྱ་གར་གཞུང་གིས་ཨ་རུ་ན་ཅལ་མངའ་སྡེ་གི་ནང་བཀའ་འཁྲོལ་ཐོབ་པ་གི་གཞུང་ལམ་གཅིག་ཀླད་ཀོར་རྔ་འཛུགས་སྐྲུན་ལས་འཆར་དེར་རྒྱ་གར་སྒོར་མོ་བྱེ་བ་གཅིག་སྟོང་བདུན་བརྒྱ་ལྷག་གི་འགྲོ་སོང་བཀའ་འཁྲོལ་རྒྱ་གར་དབུས་གཞུང་གིས་བསྩལ་ཡོད་ཅིང། རྒྱ་གར་དབུས་གཞུང་གི་འགྲིམ་འགྲུལ་གཞུང་ལམ་གྱི་བློན་ཆེན་ནི་ཏིན་གྷཌ་ཀ་རི་ལགས་ནས་ཀྱང། འཐབ་ཇུས་ཀྱི་ཆ་ནས་གལ་འགངས་ཆེ་བ་གི་གཞུང་ལམ་འདིས། རྒྱ་གར་བདེ་སྲུང་དམག་དཔུང་གི་འགྲུལ་བཞུད་དུས་ཡུན་ཇེ་ཐུང་དུ་གཏོང་བ་དང། ས་མཚམས་ལ་དུས་ཐོག་སླེབས་རྒྱུར་ཕན་ཐོགས་ཆེན་པོ་ཡོད་པ་ཡང་གསུངས་ཡོད་པ་རེད།

སྲིད་འཛིན་གྱི་རྒྱལ་ཁ་ཐོབ་པ་ཡིན་ཚེ་ཐེ་ཝན་གྱི་ཞི་བདེར་ཉེན་ཁ་ཡོད་པའི་སྐོར་ཕྱི་ཟླ་དང་པོའི་ཚེས་བཅུ་གཅིག་རེས་གཟའ་ཕུར་བུའི་ཉིན་བཤད་ཡོད་པ་རེད། ཐེ་ཝན་སྲིད་འཛིན་དང་གྲོས་ཚོགས་འོས་བསྡུ་ཆེན་མོ་དེ་ནི་ཕྱི་ཟླ་དང་པོའི་ཚེས་བཅུ་གསུམ་རེས་གཟའ་སྤེན་པའི་ཉིན་འཁེལ་གྱི་ཡོད་ཅིང་ཐེ་ཝན་གྱི་འོས་བསྡུ་ཆེན་མོ་དེའི་ཐོག་ཡུལ་བབ་ཆབ་སྲིད་ཀྱི་གནས་སྟངས་ཛ་དྲག་ཡོད་པའི་རྐྱེན་གྱིས་རྒྱལ་སྤྱིའི་ཐོག་ནས་དོ་སྣང་ཆེན་པོ་བྱེད་ཡུལ་ཞིག་ཏུ་གྱུར་ཡོད་པ་རེད། རྒྱ་ནག་གཞུང་གིས་ཐེ་ཝན་དེ་ནི་རྒྱ་ནག་མངའ་འོག་ཆ་ཤས་ཡིན་པ་ཤོད་བཞིན་ཡོད་ཀྱང་ཐེ་ཝན་གཞུང་གིས་དེར་ངོས་ལེན་བྱེད་ཀྱི་མེད་པ་རེད། རྒྱ་ནག་གཞུང་གི་ཕྱོགས་ནས་ཐེ་ཝན་སྲིད་འཛིན་འོས་མི་ཐད་ཀར་སྤྱི་ཚོགས་ཐོག་ལ་དངོས་སུ་མིང་འདོན་བྱེད་ཀྱི་མེད་ལ་རྒྱ་ནག་གཞུང་གིས་འདོད་པ་ཡོད་པའི་སྲིད་འཛིན་འོས་མི་མི་འགྲོ་དམིགས་བཀར་གསལ་སྟོན་བྱེད་ཀྱི་མེད་ཀྱང་ཐེ་ཝན་འོས་བསྡུ་ཆེན་མོ་དེ་ནི་དམག་འཐབ་དང་ཞི་བདེའི་བར་གྱི་ཐག་གཅོད་ཞིག་རེད་ཟེར་ཉེན་བརྡ་གཏོང་གི་ཡོད་པ་རེད། རྒྱ་ནག་གཞུང་དང་ཐེ་ཝན་གོ་མིན་ཏང་གཉིས་པོས་ཐེ་ཝན་གཞུང་འཛིན་དམངས་གཙོ་ཡར་ཐོན་ཚོགས་པའི་སྲིད་འཛིན་འོས་མི་སྐུ་ཞབས་ལའེ་ཆིང་ཀྲེ་ནི་ཐེ་ཝན་དངོས་སུ་རང་བཙན་ཕྱོགས་སུ་བགྲོད་ཕྱོགས་འཛིན་མཁན་ལ་རྒྱབ་སྐྱོར་བྱེད་མཁན་གྱི་ཉེན་ཁ་ཅན་གྱི་འོས་མི་ཞིག་རེད་ཟེར་ཉེན་བརྡ་གཏོང་གི་ཡོད་ཅིང། སྐུ་ཞབས་ལའེ་ཆིང་ཀྲེ་མཆོག་གིས་རྒྱ་ནག་གཞུང་དང་མཉམ་དུ་གྲོས་མོལ་བྱ་རྒྱུའི་འདོད་པ་ཡོད་པའི་སྐོར་ཡང་སེ་གསུང་གི་ཡོད་ཀྱང་ཕྱོགས་གཞན་ཞིག་ནས་ཐེ་ཝན་གྱི་མ་འོངས་གནས་བབ་ནི་ཐེ་ཝན་མི་དམངས་ཀྱིས་ཐག་གཅོད་བྱ་རྒྱུ་རེད་ཟེར་གསུང་གི་ཡོད་པ་རེད། རྒྱ་ནག་གི་ཐེ་ཝན་ལས་དོན་ལྷན་ཁང་གིས་གསལ་བསྒྲགས་ཤིག་སྤེལ་བའི་ནང་ལ་ཡང། སྐུ་ཞབས་ལའེ་ཆིང་ཀྲེ་ནི་ཐེ་ཝན་རང་བཙན་གྱི་ལྟ་བ་མཁྲེགས་བཟུང་བྱེད་མཁན་ཞིག་ཡིན་པ་དང་གལ་ཏེ་ཁོང་གིས་ཐེ་ཝན་སྲིད་འཛིན་དབང་ཆ་འཛིན་པ་ཡིན་ཚེ་ཐེ་ཝན་ཁ་བྲལ་གྱི་ལས་འགུལ་མུ་མཐུད་ལག་བསྟར་བྱེད་རྒྱུ་རེད་ཟེར་བཤད་ཡོད་པ་རེད་འདུག། རྣམ་པ་ཚོས་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ལས་རིམ་ཁག་རེད། ཐེངས་འདིའི་དམིགས་བསལ་བཅར་འདྲི་ལེ་ཚན་ནང་འཛམ་གླིང་ས་ཕྱོགས་གང་སར་གནས་སྡོད་བོད་མི་ཚོས་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ད་བར་འཛམ་གླིང་སྤྱི་དང་ཡང་སྒོས་བོད་འབངས་རྣམས་ལ་བསྐྱངས་པའི་བླ་ན་མེད་པའི་མཛད་རྗེས་དག་ལ་བཀའ་དྲིན་རྗེས་དྲན་མཚོན་ཆེད་དང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་སྐུ་ཚེ་ཞབས་པད་བརྟན་ཆེད་བརྟན་བཞུགས་བསྟར་འབུལ་ཞུ་བ་སོགས་ཞབས་བརྟན་གྱི་བྱེད་སྒོ་དུ་མ་སྤེལ་བཞིན་ཡོད་པར་བརྟེན། རྒྱལ་བ་སྐུ་ཕྲེང་རིམ་བྱོན་གྱིས་བོད་པ་ལ་བཀའ་དྲིན་ཆེ་ཚུལ་ཇི་ལྟར་ཡིན་མིན་དང་བོད་མིའི་ངོས་ནས་རྒྱལ་བའི་བཀའ་དྲིན་རྗེས་དྲན་ངོ་མ་ཇི་ལྟར་ཞུ་དགོས་མིན་སྐོར་ལ་དགའ་ལྡན་ཕོ་བྲང་གི་དྲུང་ཆེ་རྣམ་སྤེལ་ཚང་བློ་བཟང་སྦྱིན་པ་ལགས་སུ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་མཁའ་འགྲོ་གཡང་འཛོམས་ལགས་ཀྱིས་བཀའ་འདྲི་ཞུས་པ་ཞིག་གསན་རོགས་གནང། གསན་མཁན་རྣམ་པ་ལྷན་རྒྱས་སྐུ་ཁམས་བཟང། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ད་བར་འཛམ་གླིང་སྤྱི་དང་ཡང་སྒོས་བོད་མིའི་བདེ་རྩ་ཁོ་ནར་སྨན་པའི་རླབས་ཆེན་གྱི་མཛད་རྗེས་བསྐྱངས་དང་སྐྱོང་བཞིན་པ་དང་ཁྱད་པར་དུ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཐུགས་བསྐྱེད་ཆེན་པོ་བཞི་སྟེ་འགྲོ་བ་མིའི་བཟང་སྤྱོད་གོང་འཕེལ་དང་ཆོས་ལུགས་མཐུན་སྒྲིལ། བོད་ཀྱི་ཆོས་དང་རིག་གཞུང། སྣོད་བཅུད་དང་བཅས་པ་སྲུང་སྐྱོབ་གནང་རྒྱུ་དང་དེ་བཞིན་རྒྱ་གར་གྱི་གནའ་བོའི་དཔལ་ནཱ་ལེནྡྲའི་རིག་གནས་གོང་མཐོར་བཅས་མཛད་བཞིན་པ་སོགས་ཀྱི་མཛད་རྗེས་བགྲང་ལས་འདས་པ་གནང་ཡོད་པ་རེད། དེ་རིང་གི་ལེ་ཚན་ནང་ལ་ཡར་པཱ་ཏའི་དགའ་ལྡན་ཕོ་བྲང་གི་དྲུང་ཆེ་རྣམ་སྤེལ་ཚང་སྐུ་ངོ་བློ་བཟང་སྦྱིན་པ་ལགས་ཕེབས་ཡོད། ཐོག་མར་དེ་ལ་སྐུ་ངོ་ལེ་ཚན་དེའི་ནང་ཕེབས་པར་འཚམས་འདྲི་ཞུ་བ་དང་ཆབས་ཅིག་ཉེ་བའི་ཆར་སྐུ་ངོ་མཆོག་ནས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མཛད་རྣམ་དང་འབྲེལ་བའི་མཛད་རྣམ་སྙིང་བསྡུས་ཀྱི་ཕྱག་དེབ་དེ་འདྲ་ཁ་ཤས་ཤིག་བཏོན་གནང་འདུག་དེ་འདྲ་སོང་ཙང་ད་སྐུ་ངོ་མཆོག་ལ་བཀའ་འདྲི་ཞུ་ཡ་ལ། རྒྱལ་བ་སྐུ་ཕྲེང་རིམ་བྱོན་དང་བོད་པ་གཉིས་ཀྱི་ཐུན་མོང་མ་ཡིན་པའི་འབྲེལ་བའི་སྐོར་ལ་སྙིང་བསྡུས་ཤིག་བཀའ་གནང་འདུག།
སྔར་ལྟར་ལོ་རྒྱུས་ནང་ལོ་རྒྱུས་སུ་བར་འདི་ཞེས་བྱ་བ་ནི་སངས་རྒྱས་སྟོང་གི་སྤྱན་སྔ་ལ་ཡར་འཕགས་པ་སྤྱན་རས་གཟིགས་ཞེས་བྱ་བ་ནི་མཐའ་འཁོབ་བོད་ཀྱི་ཡུལ་འདི་སྐྱོང་ཡ། ཁས་ལེན་དམ་བཅའ་སུ་བྱས་ནས་ནི་ཕ་མ་ནང་བཞིན་བྱས་ནས་འདི་གནང་ཡ་ཞེས་བྱས་ནས་འདི་བྱུང་བ་དང། སངས་རྒྱས་རང་གི་ཞལ་སྔ་ནས་ཀྱང་ནི། སྔར་དུས་གསུམ་སངས་རྒྱས་སུས་ཀྱང་ཞབས་ཀྱིས་མ་བཅགས་པའི་མཐའ་འཁོབ་བོད་ཀྱི་ཡུལ་དེ་ལ་ཨ་ནི་འཕགས་པ་སྤྱན་རས་གཟིགས་ཀྱི་གདུལ་ཞིང་ཡིན་ཟེར་ལུང་བསྟན་པ་ནང་བཞིན་བྱས་ནས་ད་དེ་ནས་བོད་གངས་ཅན་ལྗོངས་ལ་ཡར་ལོ་པཎ་དང་པཎ་གྲུབ་དང་ཆོས་རྒྱལ་བྱས་ནས་རིམ་པ་བཅུ་བདུན་ཟུར་བྱེད་ནས་ཆོས་རྒྱུད་ནང་དེ་ནས་རྒྱལ་བ་སྐུ་འཕྲེང་དང་པོ་ནས་ཨ་ནི་མར་བཟུང་ནས་ངུར་སྨྲིག་གར་གྱི་རྣམ་པའི་ཐོག་ལ་ཟུར་ཆེན་ཟུར་གནང་ནས་གཅིག་སྟོང་དྲུག་བརྒྱ་བཞི་བཅུ་ཞེ་གཉིས་ལོ་ལ་ཡར་ཨ་ནི་དགའ་ལྡན་ཕོ་བྲང་པ་ཆེན་པོ་རྒྱལ་མཆོག་ལྔ་པ་ཆེན་པོའི་སྐུ་དུས་དབུ་བརྙེས་པ་ནས་བཟུང་ནས་ད་ལྟ་ཉེ་བའི་ཆར་ལ་ཉིས་སྟོང་བཅུ་གཅིག་བར་དུ་ཨ་ནི་དགའ་ལྡན་ཕོ་བྲང་གཞུང་གིས་ལོ་བཞི་བརྒྱ་ཡས་མས་ཅིག་ད་གང་འདྲ་བསྐྱངས་ནས་འདུག་བྱས་ནས་བྱུང་ཡོད་རེད། བྱས་ནས་ཞུ་བ་ཡིན་ལགས།
ཨ་དེ་ནས་ད་ད་གོང་ལ་ཁོང་གསུངས་སོང་ད་རྒྱལ་བ་སྐུ་ཕྲེང་རིམ་བྱོན་དང་ད་བོད་ཀྱི་བར་རུ་ལ་ད་འབྲེལ་བའི་སྐོར་གསུངས་སོང་བྱས་ཙང་རྒྱལ་བ་སྐུ་ཕྲེང་རིམ་བྱོན་འདི་བོད་ལ་བཀའ་དྲིན་ཆེ་ལོས་ཡིན་པས་འདིའི་སྐོར་ལ་ཨ་ནི་བཀའ་མདོར་བསྡུས་ཞིག་གནང།

བཀའ་དྲིན་ཆེན་པོ་ཞེ་གཅིག་འདུག་བྱས་ནས་གནང་ཡོད་རེད། དེའི་ནང་ལོགས་ནས་སྐུ་ཕྲེང་བཅུ་བཞི་པ་ཆེན་པོ་ལ་ཆ་བཞག་པ་ཡིན་ན། ཆོས་སྲིད་ཀྱི་སྐུ་དབང་ཐུགས་འགན་བཞེས་པ་ནས་བཟུང་ནས་བོད་ནང་ལོགས་ལ་མང་ཚོགས་ཀྱི་བདེ་དོན་གྱི་ཆེད་དུ། ཨ་ནི་ལེགས་བཅོས་སྤྱི་ཚོགས་ཞེས་ཏེ་བཙུགས་པ་གནང་ནས་ཨ་ནི་བུ་ལོན་ཆག་ཡང་གཏོང་ཡ་དང། ཡུལ་གྱི་ནང་ལོགས་ཤིང་ནགས་འཛུགས་ཡ། ཤེས་ཡོན་གྱི་ཐོག་དང་གང་རིགས་ཐོག་ལ་ཐུགས་འགན་ཆེན་པོ་བྱས་ནས་འདུག་བྱས་ནས་བྱུང་ཡོད་རེད། དེ་ག་ནང་བཞིན་བྱས་ནས་ད་ལྟ་བཙན་བྱོལ་དུ་ཕེབས་པ་ཡིན་ནའི་ང་རང་ཚོའི་བོད་གཞུང་དེ་སླར་གསོ་དེ་གནང་བ་དང་ཨ་ནི་གཞུང་གི་ངོ་བོ་དེ་དམངས་གཙོའི་ངོ་བོ་ལ་མར་བསྒྱུར་གནང་བ་དང་དེ་ནས་སློབ་གྲྭ་ཁག་བཙུགས་པ་དང་དེ་མཐོ་སློབ་བཙུགས་པ་དེ་ཚོ་ལ་བཀའ་དྲིན་ལ་བརྟེན་ནས་ད་ལྟ་ང་ཚོ་བཙན་བྱོལ་སྤྱི་ཚོགས་ནང་ལོགས་ལ་གཞུང་ཞབས་དང་དགེ་རྒན་ཨ་ནི་དགོན་པ་གྲྭ་ཚང་ཁག་གི་མཁན་པོ་སློབ་དཔོན་ལ་སོགས་པ་དང་ད་ནི་ཅིག། ཨེམ་ཆི་དང་ལ་སོགས་ཐུགས་ཀྱི་སྲི་བོ་ཞུ་གཅིག་ཏུ་ཆགས་ཡོད་རེད། དེ་ནས་བོད་པའི་གཞིས་ཆགས་ལ་ཟུར་དུ་བཙུགས་པ་འདི་ཀྱི་བཀའ་དྲིན་ལ་བརྟེན་ནས་བོད་པ་ཚོས་ཁ་མ་འཐོར་བར་མཉམ་རུབ་ཅིག་བྱས་ནས་ང་ཚོའི་ཆོས་དང་རིག་གཞུང་དང་ཡུལ་གོམས་གཤིས་ལུགས་བཅས་འདི་ག་ཚང་མ་ལ་མ་ཉམས་གོང་འཕེལ་བྱས་ནས་འདུག་སྲིད་གནས་ཐུབ་པ་དེ་འདྲ། བྱུང་བ་རེད། ཨ་ནི་དེ་ག་ནང་བཞིན་བྱས་ནས་ད་གང་ལྟར། གཅིག་སྟོང་དགུ་བརྒྱ་དྲུག་ཅུ་ཐམ་པ་ལོར་ཆོས་ཚོགས་ཐེངས་དང་པོ་བཙུགས་པ་ནས་བཟུང། ཨ་ནི་བོད་ཀྱི་ས་སྐྱ་དགེ་ལུགས་བཀའ་བརྒྱུད་རྙིང་མ་བོན་དང་བཅས་པའི་གང་ལྟར། ཆོས་ལུགས་དེ་དག་ད་བར་དུ་ཉམས་པ་སླར་གསོ་དང་མི་ཉམས་གོང་འཕེལ་གྱི་ཆེད་དུ་དང་ཨ་ནི་ཆོས་ལུགས་ཕན་ཚུན་མཐུན་འབྲེལ་ཡོང་ཡག་གི་ཐོག་ལ་ཐུགས་འགན་ཆེན་པོ་བཞེས་པ་རེད། དེ་ཙམ་དུ་མ་ཟད། ཨ་ནི་ང་རང་ཚོ་ནང་པ་ནང་ལོགས་ལ་ཆ་བཞག་པས་ན་སྔར་ད་ཐེག་པ་ཆེ་ཆུང་ཟེར་དེའི་ཐད་ནས་བཤད་ནས་གང་ལྟར་གཅིག་ཆེ་བ་དང་གཅིག་ཆུང་བ་ཟེར་དེ་འདྲས་ཀྱི་རྐྱེན་པས་ནང་པ་ནང་ཁུལ་ལ་ཕར་ཚུར་ཐག་རིང་པོ་ཅིག་ཏུ་བྱས་ནས་བསྡད་པ་དེ་ལ་སྐྱབས་མགོན་རིན་པོ་ཆེ་གིས་ལེགས་སྦྱར་སྐད་ཡིག་ཐོག་ལ་ཨ་ནི་དུ་འཛིན་པའི་ཆོས་བརྒྱུད་དང་པཱ་ལིའི་ཆོས་བརྒྱུད་འཛིན་པ་ཟེར་དེའི་ཐད་ནས་དུ་ལྟ་བ་གནང་ནས་པཱ་ལིའི་གི་ཆོས་བརྒྱུད་འཛིན་མཁན་ཚོ་ཡང་སློབ་པ་ང་ཚོ་ལས་བགྲེས་པ་སོང་ཙང་འདི་ལ་དམིགས་བསལ་གྱི་གུས་བཀུར་དགོས་པ་དང་ཨ་ཕན་ཚུན་བསམ་ཚུལ་མཐུན་པ་དེ་མཐུན་པ་བྱས་མ་མཐུན་པ་དེ་ཟུར་ལ་བཞག་ནས་ཨ་ཕན་ཚུན་འབྲེལ་བ་དང་བསམ་ཚུལ་བརྗེ་ལེན་བྱས་ན་ཁོང་ཚོ་ཚང་མ་ལོ་གར་སི་རི་ལང་ཀ་དང་ཐའི་ལན་དང་འབར་མ་དང་ཉི་ཧོང་ལ་སོགས་པ་འདི་གའི་ནང་ལ་ཡོད་པའི་པཱ་ལིའི་ཆོས་བརྒྱུད་པ་འདི་ག་ང་རང་ཚོ་བོད་ཀྱི་ཆོལ་ཁ་ཁག་ནང་གདན་འདྲེན་ཞུས་ནས་ཨ་ཕན་ཚུན་བསམ་ཚུལ་དང་འདི་འགན་ལེན་བྱས་པ་དེ་འདྲ་ཞིག་བྱས་ནས་ཏག་ཏིག་ཞེ་པོ་ཅིག་ཕན་ཐོགས་ཆེན་པོ་ནང་ཁུལ་གྱི་སྤྱིའི་བསམ་ཚུལ་མཐོང་ཚུལ་བཅས་ཀྱི་ཚད་མ་ལ་ཕར་དོར་ནས་ཕན་ཚུན་འབྲེལ་བ་ཡར་རྒྱས་ཆེན་པོ་ཞིག་ཕྱིན་ཡོད་རེད་ད། དེ་མ་ཡིན་པའི་འཛམ་བུ་གླིང་ནང་ལོགས་ལ། ཡེ་ཤུ་དང་ཁ་ཆེ་ཧིན་དུ། མུ་སྟེགས་གཅེར་བུ་པ་ལ་སོགས་པ་ད་གང་ལྟར་ཆོས་བརྒྱུད་མང་པོ་ཡོད་པ་དེ་ག་ཚང་མ་ལོགས་ཕན་ཚུན་གཅིག་ཕན་གཅིག་གྲོགས་བྱས་ཏེ་འཛམ་བུ་གླིང་སྤྱིའི་གི་བདེ་སྐྱིད་ཀྱི་ཆེད་དུ། ཨ་ནི་ཚང་མ་ལོགས་མཉམ་རུབ་བྱས་ནས་བདེ་དགོས་ཀྱི་ཡོད་པའི་སྐོར་ལ་སྐྱབས་མགོན་རིན་པོ་ཆེས་འདི་གནང་བ་དེ་འཛམ་བུ་གླིང་ནང་ལ་གསར་གཏོད་ཆེན་པོ་ཞིག་ཏུ་བྱས་ནས་ཆགས་བསྡད་ཡོད་རེད། དེ་ནས་སྐྱབས་མགོན་རིན་པོ་ཆེ་ཡིས་གང་ལྟར་སྤྱིར་འཛམ་གླིང་ཞི་བདེ་ལྟ་སྟེ་ད་དེ་ནས་ཀྱི་ཆོས་ཁས་ལེན་མཁན་དང་མ་ལེན་མཁན་ཚང་མ་ལ་ཕར་བྱས་ནས་ཡ་རབས་བཟང་སྤྱོད་དགོས་ཀྱི་ཡོད་པ་དང་གཅིག་ཕན་གཅིག་གྲོགས། དང་བྱམས་དང་སྙིང་རྗེ་དང་བཟོད་བསྲན་དང་དེ་འདྲས་ཀྱི་ཐོག་ནས་འཛམ་བུ་གླིང་སྤྱི་གི་བདེ་སྐྱིད་ཀྱི་ཐོག་ལ་སེམས་ཁུར་བྱེད་དགོས་ཀྱི་ཡོད་པའི་སྐོར་དེ་འདྲས་ལམ་སྟོན་གནང་བ་དེ་ཕན་ཐོགས་ཆེན་པོ་ཞེ་པོ་ཅིག་བྱུང་ཡོད་ཟེར་འདི་དྲན་གྱི་འདུག་ལ་ལགས་སོ། དེ་ནས་ད་ཉིས་སྟོང་བཅུ་གཅིག་ལོ་ནས་བཟུང་ད་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་ནས་ཆབ་སྲིད་ཀྱི་སྐུ་དབང་ཡོངས་རྫོགས་བོད་མི་མང་མོས་ཀྱིས་འོས་འདེམས་བྱས་པའི་ཆབ་སྲིད་འགོ་ཁྲིད་ཚོ་ལ་མར་གསོལ་རས་གནང་བ་རེད་དེ་འདྲས་སོང་ཙང་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཆབ་སྲིད་ཀྱི་ཐུགས་འགན་བཞེས་པའི་སྐབས་ཀྱི་བོད་པའི་སྤྱི་ཚོགས་ནང་གི་གནས་སྟངས་དང་ཡང་ཆབ་སྲིད་ཀྱི་སྐུ་དབང་ཡོངས་རྫོགས་བོད་མིས་འོས་འདེམས་བྱས་པའི་ཆབ་སྲིད་ཀྱི་འགོ་ཁྲིད་ཚོ་ལ་མར་གསོལ་རས་གནང་བའི་རྗེས་ལ་ད་བོད་པ་ནང་གི་ཆབ་སྲིད་ཀྱི་གནས་སྟངས་འདི་གཉིས་གཉིས་ལ་ད་དགེ་སྐྱོན་ག་རེ་གཟིགས་འདུག།
ངའི་མཐོང་སྣང་ལ་སྤྱིར་བཏང་འཛམ་བུ་གླིང་སྤྱི་ཚོགས་གང་འདྲ་ཞིག་ཡིན་ན་ཡང་བསམ་ཚུལ་མཐོང་ཚུལ་དང་དལ་འཐེན་འབུད་འཐེན་མ་འཐེན་འདི་འདྲ་སྣ་ཚོགས་ཅིག་ཡོང་སྡད་ཀྱི་ཡོག་རེད་དེ་ཁོ་གནས་ཚུལ་གཅིག་རེད། སྔར་སྐུ་མདུན་ནས་ཨ་ནི་ཆོས་སྲིད་གཉིས་ཀྱི་ཐུགས་འགན་བཞེས་པའི་ཁ་ཐུག་དེ་བོད་པའི་སྤྱི་ཚོགས་ནང་ལོགས་ལ། ཆོལ་ཁ་དང་ཆོས་ལུགས་ལུང་ཚན། ཟེར་དང་དེ་འདྲའི་ཐོག་ལ་ཐ་ན་ཁྲིམས་དཔོན་དེ་འདྲ། མི་བྱེ་བྲག་པ་དེ་འདྲ་ཁག་ཅིག་ལ་དེ་བཞིན་སྐོར་དང་ཁྱོན་ཡོངས་ཀྱི་ཆ་ནས། ཧ་ལམ་ད་དེ་འདྲ་མ་བྱུང་བ་ཟེར་བ་ཞིག་རེད། བར་ལམ་གྱི་ནི། ཆབ་སྲིད་སྐུ་དབང་མར་ཐུགས་འགན་སྐུ་དབང་དེ་མར་བཞག་གནང་བའི་རྗེས་ལ་ཡང་བོད་པའི་སྤྱི་ཚོགས་ནང་ལོགས་ལ་འོས་བསྡུ་དང་འབྲེལ་བའི་ཐོག་ནས།

གྲོགས་ལ་ཕྱིན་པའི་བཟོ་ཅིག་དེ་འདྲ་ཅིག། ཆགས་པ་ཅིག་ངའི་མཐོང་ཚུལ་དེ་འདྲ་ཡོང་གི་འདུག་ལ། ལགས་སོ། ཨ་ནི་དེ་ནས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ད་ཕྱིས་སུ་ད་ས་གནས་ག་ས་ག་ནས་བརྟན་བཞུགས་ཕུལ་ཡས་ལ་སོགས་པ་དག་ད་བཀའ་དྲིན་རྗེས་དྲན་ཞུ་མཁན་མང་པོ་ཞིག་ཡོང་གི་ཡོད་རེད་དེ་འདྲ་སོང་ཙང་ད་བོད་པ་སྤྱིའི་ངོས་ནས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་བཀའ་དྲིན་རྗེས་དྲན་ཞུ་ཡས་ཡིན་པ་ཡིན་ན་བཀའ་དྲིན་རྗེས་དྲན་ངོ་མ་དེ་ག་འདྲས་ཞུ་དགོས་རེད་དགོངས་ཀྱི་ཡོད་ན།

ཞེ་པོ་ཅིག་གལ་ཆེན་པོ་རེད་དྲན་གྱི་འདུག་དེ་མ་ཡིན་པར་སྤྱིར་སྐྱབས་མགོན་རིན་པོ་ཆེ་སྐུ་ཚེ་བརྟན་པར་ཤོག་ཟེར་སྐྱབས་སུ་མཆི་སུ་མཆི་ཟེར་ལབ་པ་ཙམ་གྱིས་གང་ཡང་ཕན་ཐོགས་ཞིག་གང་ཡང་མ་རེད་ཡོང་གི་མ་རེད་དྲན་གྱི་འདུག་དེ་ནས་ག་ཚོད་བར་ད་ལྟའི་སྐུ་མདུན་གྱིས་བཀའ་གནང་བ་འདི་གས་དེ་གཅིག་དང་གཉིས་བྱས་ནས་སེམས་ལ་བཞག་ནས་ལག་ལེན་བསྟར་མ་ཐུབ་ན་ཡང་མ་མཐའ་མ་མཐའ་ལ་ཡིན་ནའི་སྐུ་མདུན་བཀའ་དང་མ་འགལ་བ་བྱེད་ཡ་དང་འདི་ལ་རྒྱབ་འགལ་མ་འགྲོ་བ་བྱེད་ཡ་དེ

དེའི་ཐོག་ལ་ད་མ་འོངས་པའི་ལོ་གཞོན་གཞོན་ཚང་མ་ལ་ང་ཚོ་བོད་ཀྱི་སོན་རྩ་ཡིན་ཟེར་ཏེ་འདི་ཟེར་བ་རེད་དེ་འདྲ་ཡིན་དུས་སོན་རྩ་དེ་ག་རེ་དང་སོན་རྩ་སྐམ་པོ་དང་སོན་རྩ་རུལ་བ་ཟེར་བ་དེ་མ་ཡིན་པ་བྱས་སོན་རྩ་དེ་གིས་བོད་སྤྱི་ལ་ཕན་ཐོགས་ཡོད་པ་ཅིག་དཔེར་ན་སྤྱིའི་གི་རྐུབ་བཀྱག་ཅིག་གང་ལ་ཞབས་ཕྱི་ཞུ་ཡག་གི་གོ་སྐབས་བྱུང་པའི་ཁ་ཐུག་དེ་ཕན་ཚུན་ཕྱོགས་ལྷུང་དང་ཤོག་ཁག་དང་དབྱེ་འབྱེད་བྱེད་ཡག་དང་འཐེན་འཁྱེར་བྱེད་ཡག་མ་ཡིན་པ་དེ་ཅིག་མི་རང་གི་ངོ་བོའི་ཐོག་ནས་ཨ་ནི་གང་ཐུབ་ཅི་ཐུབ་བོད་སྤྱི་པའི་ཐོག་ལ་འདི་བྱེད་ཡག་འདི་ཞེ་པོ་ཅིག་གལ་ཆེན་པོ་རེད་གཞན་གཅེས་ལྷག་བསམ་དང་སེམས་ཤུགས་ཞེན་འཛིན་བྱས་ཏེ་ཁ་ནས་བཤད་པ་དང་ལག་ལེན་བསྟར་ཡག་དེ་གཉིས་ཕྱིན་ཅི་ལོག་ལ་ཕྱིན་པ་ཡིན་ན་ད་སློབ་སྦྱོང་ཡོད་པ་དང་མེད་པ་གཉིས་ཁོ་ཁྱད་པར་གང་ཡང་མ་བྱུང་བ་དེ་འདྲ་ཡིན་དུས་སློབ་སྦྱོང་ཡོད་པ་དེ་མི་འདྲ་གི་ད་ཁོ་རང་ཚོ་བོད་པའི་སྤྱི་ཚོགས་ནང་ལོགས་ལ་ཁ་ཡོད་ལག་ཡོད་ཕན་ཐོགས་ཤེས་ཡག་གི་ཐོག་ལ། གཞན་དང་མི་འདྲ་བ་ཅིག་འདི་དགོས་ཀྱི་རེད་བསམས་དེ་འདྲ་ཞིག་དྲན་གྱི་འདུག་ལ། ལགས་སེ་སྐུ་ངོ་དེ་རིང་དུས་ཚོད་བཏོན་བྱས་ལེ་ཚན་འདི་ནང་ཕེབས་པར་ཐུགས་རྗེ་ཆེ་ཞུ་བ་དང་སྦྲགས་ལེ་ཚན་འདི་དག་ཙམ་བཞག་གི་ཡིན། ལགས་སོ་ཐུགས་རྗེ་ཆེ་གནང་བཀའ་དྲིན་ཆེ་ཐུགས་རྗེ་ཆེ་གནང། ད་ལྟ་གོང་དུ་བཀའ་མོལ་ཞུ་ཡུལ་དེ་དཔལ་ལྡན་དགའ་ལྡན་ཕོ་བྲང་གི་དྲུང་ཆེ་རྣམ་པས་ཚང་སྐུ་ངོ་བློ་བཟང་སྦྱིན་པ་ལགས་རེད་རྣམ་པ་ཚོས་ང་ཚོའི་ལེ་ཚན་གསན་པར་ཐུགས་རྗེ་ཆེ

མཇུག་ཏུ་བོད་དང་རྒྱལ་སྤྱིའི་གནས་བབ་ཞེས་པའི་ལེ་ཚན་ནང་རྒྱ་གར་གྱི་རྒྱལ་ས་ལྡི་ལིར་རྟེན་གཞི་བྱས་པའི་འཚེ་བ་མེད་པའི་གདམ་གའི་ཐེབས་རྩ་ཁང་གི་ཉམས་ཞིབ་པ་བསྟན་འཛིན་དགྲ་འདུལ་ལགས་ཀྱི་ལྷན་དུ་ཐེབས་རྩ་ཁང་དེ་ཉིད་ནས་རྒྱལ་སྤྱིའི་ཐོག་ལ་བོད་དོན་ལས་འགུལ་སྤེལ་ཕྱོགས་སྐོར་བློ་བཟང་དགེ་ལེགས་ལགས་ཀྱིས་བཀའ་འདྲི་ཞུས་པ་ཞིག་སྙན་སྒྲོན་ཞུ་བ་ཡིན། ལགས་སོ་དེ་རིང་ང་ཚོས་བོད་དང་རྒྱལ་སྤྱིའི་གནས་བབ་ཀྱི་ལེ་ཚན་དེའི་ནང་ལ་ཡང། རྒྱ་གར་གྱི་རྒྱལ་ས་ལྡི་ལིར་རྟེན་གཞི་བྱས་པའི་འཚེ་བ་མེད་པའི་གདམ་གའི་ཐེབས་རྩ་ཁང་ཡང་ན་དབྱིན་ཇི་ནང་ལ་ཡང Foundation for Non-Violent Alternative ཞེས་པའི་ཚོགས་པའི་ལས་བྱེད་ནི་བསྟན་འཛིན་དགྲ་འདུལ་ལགས་དང་ལྷན་དུ་གླེང་མོལ་ཞུས་པ་ཡིན། ཨ་ནི་དགྲ་འདུལ་ལགས་ལྡི་ལི་ནས་ཞལ་པར་བརྒྱུད་ང་ཚོའི་ལེ་ཚན་དེ་ནང་ལ་ཡང་མཉམ་ཞུགས་གནང་གི་ཡོད། དགྲ་འདུལ་ལགས་ང་ཚོའི་ལེ་ཚན་དེ་ནང་ལ་ཡང་ཕེབས་པར་སྙིང་ཐག་པ་ནས་ཐུགས་རྗེ་ཆེ། འོ་ཐུགས་རྗེ་ཆེ་བློ་དགེ་ལགས། ལགས་སོ། ཐོག་མར་ངས་རྒྱ་ཆེའི་མི་མང་གི་མཁྱེན་རྟོགས་ཆེད་དུ་དགྲ་འདུལ་ལགས་ངོ་སྤྲོད་བྱས་པ་ཡིན། དགྲ་འདུལ་ལགས་ད་ལྟ་དེ་སྔོན་ལྡི་ལི་མཐོ་སློབ་ལ་ཡང་འགྲིམས་ཏེ། ཨེ་ནས་ཆབ་སྲིད་རིག་པའི་ཐོག་ལ་ཡང་ཉེ་བའི་གཙུག་ལག་རབ་འབྱམས་པའི་བསླབ་པ་མཐར་སོན་བྱུང་བའི་རྗེས་ལ་ཡང་དེ་ནས་ནེ་རུ་གཙུག་ལག་སློབ་ཆེན་ནང་ལ་ཡང་ཨེ་ནས་ཡང་ཆབ་སྲིད་དང་རྒྱལ་སྤྱིའི་འབྲེལ་ལམ་ཐོག་ལ་ཡང་གཙུག་ལག་རབ་འབྱམས་པའི་བསླབ་པ་མཐར་སོན་བྱུང་ཡོད་པ་རེད།

དཀའ་རྙོག་ཅིག་ཡོད་ར་བོད་དང་རྒྱ་ནག་བོད་རིགས་དཀའ་རྙོག་དེ་ད་ལོ་ཧ་ལམ་ད་བདུན་ཅུ་ལྷག་ཙམ་འགྲོ་གོ་རེད་ད་དེ་སེལ་ཐབས་ཆེད་དུ་ག་རེ་བྱེད་དགོས་འདུག་ཨ་ནི་གཙོ་བོ་དེ་ང་ཚོ་ད་རྒྱ་གར་ཚོགས་པ་ཅིག་ཡིན་པའི་ཆ་ནས་དེའི་བརྒྱུད་ནས་ང་ཚོ་ཉམས་ཞིབ་བྱས་ཏེ་ཚོགས་པ་ཅིག་བྱས་ནི་དེ་ཙམ་མ་ཡིན་པ་གཙོ་བོ་དེ་ང་ཚོ་གི་ཅིག་ད་ཨིན་ཇི་ཐོག་ཞུས་པ་ན Founding Trustee ལ་ཡོད་ར་ཚོགས་པ་རང་གི་ཅིག་གཙོ་བོ་གཉིས་ཨོ་པི་ཨོན་སི་ཁོ་རང་དང་ཨ་ནི་ང་ཚོ་རེ་བོན་མེམ་ཁོང་གཉིས་ལ་ཆ་བཞག་ན་ད་བོད་ཀྱི་ད་ལས་འགུལ་དང་འདི་མཉམ་འབྲེལ་ཡོད་ཀྱི

ཁྱེད་རང་ལྟ་བུ་ཆ་མཚོན་ན་ད་ཚོགས་པ་དེ་ནང་ལ་ཡང་གཙོ་བོ་ད་ཕྱོགས་གཅིག་ནས་ད་ལྟ་བོད་པའི་གཞོན་སྐྱེས་ཚོའི་ད་ལྟ Voice of Young Tibetan Citizen ཟེར་ནས་ཁྱེད་རང་གི་ལེ་ཚན་ཞིག་གཙོ་སྐྱོང་གནང་གི་འདུག་བོད་ཀྱི་གཞོན་སྐྱེས་ཚོའི་སྐད་འབོད་ཟེར་བ་སྐད་འབོད་ཀྱི་ལེ་ཚན་ཟེར་ནས་དེ་འདྲའི་སྒྲོག་བྱས་ནས་ཁྱེད་རང་གི་ལེ་ཚན་གཙོ་སྐྱོང་གནང་གི་འདུག་ལེ་ཚན་དེ་ག་དུས་འགོ་བཙུགས་ཡིན་ནམ་དེ་ནང་ལ་ད་ལྟ་བར་དུ་ཡང་གཞོན་སྐྱེས་ག་ཚོད་ཟིག་མཉམ་དུ་གླེང་མོལ་བྱས་པ་ཡིན་ནམ།

ཨ་ཨེ་འདྲས་ཡིན་ན་ཨ་ནི་ད་ཁོ་ཚོས་ཀྱི་དངོས་གནས་ཚུལ་མང་པོ་ཅིག་ཤེས་ནི་ཧ་གོ་ཡ་གི་བཟོ་ཅིག་དངོས་སུ་འདྲ་བོ་མཐོང་གི་འདུག་དམིགས་བསལ་གྱི་ཨ་ནི་ང་ཚོ་ལ་འདི་བཅར་འདྲི་ཞུས་ཚར་ནི་མི་མང་པོ་གིས་ཚུར་བཀའ་མོལ་གནང་གོ་རེད་འདི་ཙམ་མ་ཡིན་པ་ཅིག་དང་དྲ་རྒྱ་ཁག་གི་ནང་ཡང Comment Section ཡོད་ར་ང་ཚོ་དབྱིན་ཇི་ཐོག་ཞུས་ན་མཆན་གྱི་སྡེ་ཚན་འདི་ནང་ཁོ་ཚོ་ལ་ཡང་ད་ག་རང་གསུང་གི་འདུག་ཨ་འདི་དེ་རིང་གཞི་ནས་མཁྱེན་རྟོགས་བྱུང་སོང་ལབ་ནི་ཨེ་འདྲས་དཔེ་མང་པོ་བྱུང་ནི་འདི་གི་ང་ཚོའི་དམིགས་ཡུལ་མང་པོ་ཡོད་པའི་ནང་ནས་དམིགས་ཡུལ་གཅིག་འདི་འདི་བརྒྱུད་ནི་གྲུབ་པ་རེད་བསམ་གི་འདུག།

རྒྱ་གར་གྱི་ད་བོད་དོན་སྒང་ལའི་སྲིད་བྱུས་སྐོར་གྱི་ང་ཚོ་ཕྱག་དེབ་ཅིག Resetting India's Tibet Policy ལབ་དེ་ང་ཚོ་བཏོན་བྱུང་སོ། གཙོ་བོ་གཅིག་འདི་བྱུང་བ་དང་ནི་དེ་མཇུག་ལ་ང་ཚོ་སྤྱི་ཟླ་བརྒྱད་པའི་སྐབས་སུ། སྐུ་ངོ་སྲིད་སྐྱོང་ད་ལྟ་སྐབས་སུ་བབས་པའི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཁོ་རང་གདན་འདྲེན་ཞུས་ནས་ནི་ང་ཚོའི་གི་དེ་ལ་རྒྱ་ནག་གཅིག་གི་སྲིད་བྱུས་འདི་ལག་ཆ་ལ་བཟུང་ནས་ག་འདྲའི་བེད་སྤྱོད་གཏང་རྒྱུ་ཡིན་ཉི་མ་གཉིས་རིང་གི་ད་མཛད་སྒོ་ཆེན་པོ་ཅིག་འཚོགས་ཡོད་རེད་སོ། ནི་དེ་མ་ཟད་ཐ་མ་དེ་ལ་ད་ང་ཚོ་ད་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་གྱི་ད་མཇུག་སྡོམ་མ་བྱུང་ཡིན་ལ་ལོ་སྐབས་སུ་ང་ཚོ་བོད་ཀྱི་མདུན་ལམ་ལབ་ཀྱི་རོ Future of Tibet ཁོང་ཚོ་གཉིས་པོ་མཉམ་རུབ་བྱས་ནས་ཡ་ནི་ཉི་མ་གཅིག་གི་ལེའུ་ཆེན་པོ་ཅིག་ང་ཚོ་ལྡི་ལི་ལ་འཚོགས་ཡོད་རེད་སོ་དེ་སྐབས་སུ་ནི་ང་ཚོ་སྐྱབས་རྗེ་སྐྱབས་རྗེ་ཞུ་གི་འདུག་ད་ང་ཚོ་རིན་པོ་ཆེ་ཀུན་བདེ་གླིང་རིན་པོ་ཆེ་ཁོང་ཉི་མ་ཉིན་གང་ཕེབས་ནས་དངོས་གནས་ཁོ་རང་ཧང་སང་དམིགས་བསལ་གྱི་དེ་སྐབས་སུ་ཡོད་པའི་དེ་ལ་བོད་པའི་ང་ཚོ་དེ་དམིགས་བསལ་གྱི་མཛད་སྒོ་དེ་བོད་ཀྱི་མདུན་ལམ་འདི་མཉམ་དུ་བོད་པ་རང་ཆེད་དུ་དམིགས་ནས་བོད་ཀྱི་གཞོན་སྐྱེས་མང་པོ་ཅིག་འཛུལ་ཞུགས་བྱས་ནས་ཁོང་ཚོ་དངོས་གནས་ག་འདྲས་ལབ་དགོས་རེད་ད། སེམས་ཤུགས་མ་གསུངས་ན་སེམས་ཤུགས་འཕར་མ་ཅིག་འཕར་ནས་དངོས་གནས་ཁོ་རང་ང་རང་འདྲ་བོ་ཆ་བཞག་ནའི་མང་པོ་ཅིག་གསར་པ་ཤེས་སོང་དེ་སྐབས་སུ། ལགས་སོ་ལགས་སོ། ད་ནི་རྣམ་པ་ཚོའི་ལས་གཞི་རྒྱ་ཆེན་པོ་དེ་འདྲས་ད་ཕལ་ཆེར་ཁ་གསུམ་ཚིག་པས་ཤར་ལོ་དེ་ནང་ལ་ཡ་ད་དེ་འདྲ་སོང་ཙང།

རྒྱ་གར་དང་རྒྱ་ནག་འདི་པོ་རུ་ལ། ཉི་མ་རྟག་པ་རེ་བཞིན་དེང་སང་རབ་དང་རིམ་པ་མང་པོ་བྲི་གི་ཡོད་རེད་མི་གིས་བྲི་གི་ཡོད་རེད་མི་གིས་མཆན་ཟེར་གྱི་ཡོད་རེད་མི་གིས་གློག་བརྙན་ནང་ཟེར་གྱི་ཡོད་རེད་དེ་གང་ཟག་མི་གཅིག། མི་ལྟ། མི་ཉམས་ཞིབ་བྱེད་མཁན་གཅིག་སྐོར་ཡིན་ན་ཁོ་རང་ལས་སླ་པོ་བྱས་ནས་རག་གི་མ་རེད་ཚང་མ་སོ་སོ་ངོས་ནས་འཚོལ་དགོས་རེད་བ། སྣེ་མང་ནས་འགྲོ་བདེ་ཤ་ལེ་ཤི་དེ་དེ་འདྲས་བྱས་ནས་ཕྱོགས་བསྡུས་བྱེད་དགོས་རེད། ལས་སླ་པོ་ཟེར།

ཡོ་བྱད་ཚོ་འཛོམས་ཡ་ནང་བཞིན་ང་ཚོས་ཀྱི་དེ་ནང་བཞིན་བཀག་ཡག་གི་ནུས་པ་དང་དེ་འདྲས་ཅིག་རང་ད་དུང་ཡོད་མ་རེད་དྲན་གྱི་འདུག་དེ་འདྲས་སོང་དེ་རྒྱ་ནག་རང་ལ་ཡ་དབང་ཆ་ཡོད་རེད་དེ་བོད་ནང་ལ་ཡ་བཅའ་སྡོད་ལབ་ར་དེ་དེ་ཐོག་ལ་ཡ་རྣམ་པ་ཚོས་ཀྱི་དགོངས་ཚུལ་ག་རེ་ན་དེ་དེ་དེ་ཐོག་ལ་དམིགས་བསལ་རྩོམ་ཡིག་རོ་དེ་འདྲས་སྤེལ་བྱས་ན་རྣམ་པ་ཚོས་ཉམས་ཞིབ་དེ་འདྲས། ང་ཚོའི་ངོས་ནས་དམིགས་བསལ་གྱིས་ད་རྩོམ་ཡིག་ད་སྤེལ་ཡོད་མ་རེད་ཉམས་ཉམས་ཞིབ་རབ་དང་རིམ་པ་མང་པོ་བྱེད་དགོས་རེད་ཉེ་ཆར་རང་ང་ཚོའི་གི་དེ་རང་གི་ད་སྐོར་བཤད་ངེས་ད་ཁྱེད་ཚོ་མཁྱེན་གི་རེད་ང་ཚོ་རྒན་རྒྱལ་ལོ་ལགས་རྒན་ལགས་མཉམ་དུ་བ་བྱུང་ཡ་ནི་རྒན་ལགས་མཉམ་དུ་ང་ཚོ་རབ་དང་རིམ་པ་དེ་ལ་གཏམ་བཤད་མཉམ་དུ་བྱེད་ཡ་ནི་རྒན་ལགས་མཉམ་དུ་ཡི་གཏམ་བཤད་བཤད་ག་འགྲོ་བའི་སྐབས་སུ། ཁོང་ནི་ཁོང་རང་རྒྱ་གར་རང་གི་ད་དེ་ལ་ཡི་དོ་སྣང་བྱེད་ཡ་ག་ལེ་ག་ལེ་འགོ་བཙུགས་དགོས་འདུག། ད་ལྟ་དང་ལོ་རྒྱུས་ཀྱི་ཟིན་བྲིས་བ་ཡིན་ན། མི་འདི། ང་ཚོ་དབྱིན་ཇི་ཐོག་ཞུས་ན Colonial Boarding School དེ་ཕྱི་རྒྱལ་རྒྱལ་ཁབ་མང་ཆེ་གི་ངོས་ནས་ཐུགས་སྣང་ཆེ་གང་ཆེ་རྒྱལ་སྤྱིའི་སྡིངས་ཆ་དང་སྐྱེད་ཚལ་གྱིས་གཙོ་བོ་ད་ང་ཚོའི་དབྱིན་ཇི་ཐོག་ཞུས་ན Tibet Action Institute ཁོང་ཚོས་ཀྱི་འགན་ཁུར་འོག་ད་ལས་འགུལ་རབ་དང་རིམ་པ་མང་པོ་གནང་བསྡད་པ་རེད་ཨ་ནི་ད་ང་ཚོ་ཀྱི་ཡང་ད་འདི་ཕྱི་རྒྱལ་ལུང་པ་ནུབ་ཕྱོགས་དུ་ཡོད་པའི་ཁོང་ཚོས་ཀྱི་ཤུགས་རྐྱེན་མང་པོ་ཅིག་ད་ལུང་པ་གཞན་པ་ཚོ་ཚོའི་ག་ལེ་ག་ལེ་ཚང་མ་གྱིས་ད་ཤུགས་གཅིག་རྒྱབ་ན་དངོས་གནས་དངོས་གནས་འདི་ལ་འབྲས་བུ་ད་སྨིན་གྱི་རེད་བསམ་གྱི་འདུག་ཁ་ཅིག་ནི་ཚང་མ་གྱིས་འདི་ཐོག་ད་ག་ལེ་ག་ལེ་ཟེར་ཡག་འགོ་བཙུགས་ཀྱི་འདུག་འདི་དངོས་གནས་ཁོ་རང་ག་འདྲ་ལ་བབས་རེད་ད་བོད་པ་དང་བོད་པ་ལ་གནོད་སྐྱེལ་ཡོད་པ་གསལ་པོ་རེད་ཡང་སོ་སོ་ལུང་པ་ལ་གིས་གནོད་སྐྱེལ་གྱི་ཡོད་བ་འདི་དགག་བྱ་སླེབས་པའི་སྐབས་སུ་ལུང་པ་གིས་འདི་དགག་དངོས་གནས་ཁོ་རང་རྒྱ་ནག་ལ་བོད་དགྲ་ཆེན་པོ་ཅིག་སྐད་ནི་རྒྱ་ནག་གིས་ག་འདར་མ་འདར་ཅིག་ཏོག་ཏག་གི་བར་ཏན་ཏན་གཏང་གི་རེད་བསམ་གི་འདི་ནི་ཡང་ད་ཁྱེད་རང་གིས་ཤོར་བ་ནི་ཞིག་དུས་ཚོད་དེ་འགོར་ས་རེད་ཡིན་ཡང། ལགས་སོ། ལགས་སོ། ལབ་ད་ལྟ་ངེད་མཉམ་དུ་བཀའ་མོལ་ཞུ་ཡུལ་དེ་རྒྱལ་ས་ལྡི་ལི་རྟེན་གཞི་བྱས་པའི་འཚེ་བ་མེད་པའི་གདམ་ཀའི་ཐེབས་རྩའི་ལས་བྱེད་བསྟན་འཛིན་དགྲ་འདུལ་ལགས་རེད། དགྲ་འདུལ་ལགས་ངས་མུ་མཐུད་ནས་བཀའ་འདྲི་ཞུས་ལ་ཡ། ད་དགྲ་འདུལ་ལགས་ཁྱེད་རང་སྒེར་ག་ལ་ཡ་བཀའ་འདྲི་ཞུས་པ་ཡིན་ན་ཅི་ལྟར་ན་ཁྱེད་རང་ད་ལྟ་འཚེ་བ་མེད་པའི་གདམ་ཀའི་ཐེབས་རྩ་ནང་ལ་ཡ་ཕྱག་ལས་གནང་ཡག་གི་ཨིང་དུ་མ་སོང་ནས་སེམས་ཤུགས་དུ་མ་སུས་སྤར་ནས་སུ་རུ་བྱུང་ཡོད་ན་ཡ་སོ་སོ་དང་བླངས་ཐོག་ནས་དེ་རྣམས་ལ་འཛུལ་ཡ་འདོད་པ་སླེབས་པ་ཡིན་ན་བཀའ་འདྲི་གནང་དེ་བརྒྱུད་རིམ་ཅིག་གསུང་རོགས་བྱེད་དགོས། ང་རང་སེམས་ཤུགས་འཕར་ཡ་ལབ་ན་ཅིག་ད་ང་དེ་སྔོན་ནེ་རུ་མཐོ་སློབ་བསྡད་པའི་སྐབས་སུ་དམིགས་བསལ་ང་ལོ་རིམ་གཉིས་པའི་སྐབས་སུ་ད་འགན་འཁུར་གི་གཅིག་ག་གཅིག་ཨེ་འདྲེ་འགྲོ་གཅིག་བྱ་ལས་རག་པའི་སྐབས་སུ་དངོས་གནས་ཁོ་རང་ད་ང་ཚོ་བོད་པ་གཅིག་ཡིན་པའི་ཆ་ནས་སྡིངས་ཆ་ཡིན་ན་འདྲ་ག་རེ་ཡིན་ན་བྱེད་ཡ་མང་པོ་གཅིག་འདུག་བསམ་ནས་དེ་མཇུག་ལ་ད་སྟབས་མ་ལེགས་པ་ཞིག་ལ་ཏོག་དབྱིབས་ནད་ཡམས་འདི་ཁྱབ་ནས་ད་ལོ་གཅིག་རིང་ད་ཨེ་འདྲེ་འགྲོ་ལྷག་རེད། མི་མང་ཆེ་དེ་འདྲའི་ལོ་ཆགས་ཡིན་ཡང་འདི་མཇུག་ལ་དེ་དེ་ལ་བསམ་ཡུལ་ཅིག་སྟོང་པ་ཡོད་ཡ་ནི Ma'am ཁོང་ཚོ་མཉམ་དུ Rebon Ma'am ཁོང་རང་མཉམ་འབྲེལ་བ་བྱུང་གཉིས་ནས་ལས་འཆར་ཁ་ཤས་མཉམ་འབྲེལ་བ་བྱུང་ཡ་ནི་དངོས་གནས་ཁོང་རང་འདི་ལས་ཀ་བྱས་ན་དངོས་གནས་ཁོང་རང་ཏན་ཏན་ང་ཚོ་བོད་དོན་ཐོག་ཕན་ཐོགས་ཀྱི་རེད་བསམ་པ་མ་ཟད་དམིགས་བསལ་རྒྱལ་ས་ལྡི་ལི་ཡོད་སྐབས་སུ་དངོས་གནས་ཁོང་རང་ས་ཆ་གནད་འགག་ཆེན་པོ་ཅིག་རེད་ཤག་ཡ་ནི་ང་ཚོ་ཚོགས་པ་ལ་ཆ་བཞག་ན་ཡང་སྤྱི་བཏང་རང་གི་དེ་ནས་གོང་དུ་སོང་བ་རེད།

Miss Global། འདི་ལ་འཛུལ་ཞུགས་བྱས་ཡོད་སྐབས་གནས་སྟངས་ག་འདྲས་བྱུང་ཤག། མཐའ་མ་འདི་ལ་ཁྱོད་རང་ལ་གདམ་ག་ཅིག་རག་འདུག་ཨ། ཁྱོད་རང་བོད་པའི་སྐད་ཕར་འཁྱེར་བ་ཡིན་ན་ཁྱོད་རང་འདི་ལ་འཛུལ་ཤོག་ནས་ནས། མོ་རང་འདྲ་བ་ཆ་བཞག་ན་དངོས་གནས་བྱས་ན་མི་སྒེར་ཅིག་ཡིན་ན་ཚོ་འདི་བཞག་ནས་བྱས་ན་འགྲིག་གི་རེད་ཡིན་ནའང་མོས་བཞག་མི་འདུག་ཨ། དེ་གིས་ག་རེ་ཕར་སྟོན་གྱི་འདུག་ལབ་ན་ང་ཚོ་བོད་པ། བཙན་བྱོལ་དུ་ཡོད་བོད་པ། དངོས་གནས་ཁོ་རང་འདི་ནང་སེམས་པ་སྣང་སྟངས་དངོས་གནས་ཤུགས་ཆེན་པོ་ཚོར་བ་ཤུགས་ཆེན་པོ་ཅིག་དགོས་བ་འདི་ལྟ་མ་ཟེར་བདེ་བོ་རེད་ཤག། ཨ་ནི་ངེད་ཀྱིས་ད་ག་འདི་ལག་ཏུ་ཁོང་ཚོ་ལ་འབུལ་རྒྱུའི་འགྲོ་ཡི་ལ་ལ་འབིགས་ཤིག་ན་མཚམས་མཚམས་ང་ཚོ་གི་དེང་སང་ད་འཕྲུལ་ཆས་དཔེ་ཤུགས་ཆེན་པོ་འགྲོ་བའི་སྐབས་སུ་མི་མང་ཆེ་ད་སྤྱི་ཚོགས་དྲ་རྒྱ་ནས་གནས་ཚུལ་དེ་ཚོ་ཏོག་ཙམ་ཏོག་ཙམ་ཏོག་ཙམ་ཀློག་ནས། མང་ཆེ་ཁྱབ་བསྒྲགས་གཏང་གི་འདུག་དེ་དེ་འདྲས་མ་བྱས་ནས་དམིགས་བསལ་གྱི་ང་ཚོའི་བོད་པའི་གཞོན་སྐྱེས་དེབ་དེ་ཚོ་ཏོག་ཙམ་མང་ཙམ་ཀློག་ན་ངས་ཕན་ཐོགས་ཀྱི་རེད་བསམ་གི་འདུག་གང་ཡིན་ཟེར་ན་དཔེར་ན་གནས་ཚུལ་ཅིག་ཡིན་ན་གནས་ཚུལ་དེ་གི་རྒྱབ་ལྗོངས་ལ་སོགས་པ་ཚང་མ་ཤེས་དུས་ཨ་ནི་སོ་སོ་ངོས་ནས་མི་གཞན་པ་ལ་ཤོད་དུས་གདེང་ཚོད་ངང་ནས་ཤོད་ཐུབ་ཡག་གི་ནུས་པ་འགྲོ་གི་འདུག། རོ་རོ་རོ། དེབ་འཛུགས་དུས་ཟེར་མ་ཐག་དེབ་དེ། མི་རིགས་གཅིག་ངོས་ནས་ཡར་རྒྱས་འགྲོ་བ་ནི་དེབ་དཔེ་ཧ་ཅང་གལ་ཆེན་པོ་ཆགས་བསྡད་ཡོད་རེད། དེ་ནས་སོང་ཙང། དགྲ་འདུལ་ལགས་ཁྱེད་རང་ནམ་རྒྱུན་ནས་དེབ་ཀློག་སྡོད་ཡ་གོམས་གཤིས་དེ་འདྲ་ཡོད་པའི་བོད་པའི་གཞོན་སྐྱེས་ཆགས་བསྡད་ཡོད་རེད། ད་ཁྱེད་རང་ང་ཚོ་གཞོན་སྐྱེས་ཚོ་ལ་ཡང། དེབ་དེ་ཀློག་པ་ཡིན་ན། ཡག་པོ་འདུག་ཟེར་ནས་ཡང་ཅིག། འཐབ་རྩོད་དང་འབྲེལ་བ་ཡོད་དེབ་ཡག་པོ་འདུག་སེམས་ཤུགས་ཡག་པོ་སྤར་གྱི་འདུག་ལབ་ཡ་དེ། དེབ་དེ་འདྲ་ཅིག་ངོ་སྤྲོད་བྱས་པ་ཡིན་ན་ཅིག་གསུངས་པ་ཡིན་ན་ག་ནས་འགྲོ་ཅིག་ན། ངེད་ཀྱི་དེབ་ཅིག་ངོ་སྤྲོད་བྱུང་བས་ན་ང་ཡིད་རྟོན། སྔོན་མ་ལོ་ལོ་ཡི་དེབ་ཅིག་རེད་འདི་ད་སྔོན་མ་རྩོམ་པ་པོ་ཁོང་ད་སྐུ་གཤེགས་ཚར་ཤག་སྔོན་མ་ང་ཚོ་སྐུ་ངོ་ཐུབ་བསྟན་བསམ་འཕེལ་ལགས་ཞུ་གི་རེད། ཁོང་གི། སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་ཟུར་པ། ཨ་ལགས། ཁོ་རང་སྔོན་མ་དུས་གཅིག་ལ་དྲིལ་བསྒྲགས་ཀྱི་དྲུང་ཡིག་རེད། ཨ་ནི་བོད་པའི་བཞི་པའི་ཐེངས་མའི་སྐབས་སུ་གི་པར་རྒྱག་མཁན་འདི་རེད་སྤྱི་ལོ་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་ལྔ། ཁོ་རང་གི་དེབ་ཉིས་སྟོང། ཉིས་སྟོང་གཡས་གཡོན་འདི་བ་སྟོན་རྒྱུ་དེབ་རྙིང་པ་དེབ་མང་པོ་བཏོན་ཤག་དེབ་རྙིང་པ་ཅིག་ཏུ་རུག།

ཡིན་ཡང base དེ། དེབ་དེ་གཞི་བཅོལ་ས་དེ་དངོས་ཡོད་གནས་ཚུལ་བྱུང་ནས། ཅིག་སྟོན་དེ་སྔོན་མ་སེམས་ཤུགས་འཕར་མ་ཅིག་སྐྱེས་ཀྱི་འདུག་ང་ཚོའི་ངོས་ནས་སྔོན་མ་མི་སྡུག་གི་དེ་འདྲའི་བྱས་ཤག་ལབ་ནི་མཐོང་གི་འདུག་གསལ་བོ་ཁོ་རང་ཡང། འདི། ཅིག་ཀློག་ཐུབ་ན། དངོས་གནས་ཁོ་རང་ཐུགས་ཕན་གསོས་ཀྱི་རེད་བསམ་དེ་ཙམ་མ་ཡིན་པར་དེང་སང་དེབ་རབ་དང་རིམ་པ་མང་པོ་སྟོན་ས་དེ་ངོས་སྐུ་ངོ་རྒྱ་རི་རིན་པོ་ཆེ་ཕ་ཤ་བའི་དེབ་ཡོད་རེད་ཨ་ནི་འཇམ་ནོར་ལགས་རང་གི་རང་གི་དེབ་དེབ་ལྟ་བུ་ང་ལྟ་བུ་གདམ་ག་ཞིག་མང་པོ་འདུག།

ད་བོད་ཀྱི་བོད་རང་བཙན་སློབ་ཕྲུག་ཚོགས་པ་རེད་བོད་ཀྱི་གཞོན་ནུ་ལྷན་ཚོགས་རེད་ཨེ་ནི་འཚེ་བ་མེད་པའི་གདམ་ཀའི་ཐེབས་རྩ་རེད་ད་ག་ནང་བཞིན་གྱི་ཨེ་ནི་གཞུང་འབྲེལ་མེད་པའི་ཚོགས་པ་ཁག་ཅིག་མཉམ་རུབ་གི་ཐོག་ནས་བོད་ཀྱི་དམངས་གཙོ་ཚོགས་པ་རེད་མཉམ་རུབ་གི་ཐོག་ནས་རྒྱལ་ས་ལྡི་ལི་ཁུལ་ལ་ཡང་བོད་དོན་ཞུ་གཏུག་ལས་འགུལ་ཅིག་སྤེལ་བཞག་ཨེ་ནི་དེ་ན་ཞུ་གཏུག་ལས་འགུལ་འགྲམ་འདི་ལ་ཁྱེད་རང་མཉམ་དུ་མཉམ་ཞུགས་གནང་བཞག་སྤྱི་ཡོངས་ཀྱི་ཞུ་གཏུག་ལས་འགུལ་དེ་ག་འདྲ་བྱུང་ཡོད་ན། ཞུ་གཏུག་ལས་འགུལ་འདི་ཡག་པོ་བྱུང་སོང་ང་རང་ལ་ཆ་བཞག་ན་གང་ཡིན་ཟེར་ན། ཐེངས་མ་དང་པོ་འཛུལ་ཞུགས་བྱས་སྐབས་སུ། དཔེར་ན་ངེད་ཀྱིས་ད་འཛུལ་ཞུགས་པ་གཞན་པ་དེ་ཚོ་ད་དཔེར་ན། SFT Students For Free Tibet ཨ་ནི་ཁོང་ཚོ་རྒྱལ་སྤྱིའི་འབྲེལ་མཐུད་པ་གཞོན་ནུ་ཁོང་ཚོ་ལ་ཆ་བཞག་ན་སྔོན་མ་ནས་བྱས་བསྡད་ཤག་ཡིན་ཡང་ང་ཁོང་ཚོ་མཉམ་འགྲོ་བའི་སྐབས་སུ་དངོས་གནས་ཁོ་རང། ང་ཚོའི་རྒྱ་གར་ནང་ལོགས་ན་མི་ཁག་ཅིག་གིས་གསུང་གི་ཡོད་རེད་རྒྱ་གར་གྱིས་རྒྱ་ནག་སྒང་འདི་འདི་བྱེད་ཀྱིན་མི་འདུག་འདི་འདི་ཡོང་གི་མི་འདུག་ལབ་ནི་ཡིན་ཡང་དངོས་སུ་འགྲོ་བའི་སྐབས་སུ། པདྨ་འགྲོ་དང་ལོ་བ་གཅིག་རེད་ཤ་འདི་དངོས་གནས་ཁོ་རང་མ་ཁང་གི་ལས་འགུལ་བ་དང་ཁོ་ཚོ་མཉམ་འབྲེལ་བ་བྱེད་རྒྱུ་གི་མི་ག་རེ་མཐོང་བ་དེ་སྤྱི་ཚོགས་ཀྱི་ཁེ་ཕན་དེ་དཔེ་གལ་ཆེན་པོ་མཐོང་གི་འདུག་དེ་རྒྱུ་ནི་འདི་རུང་རེད་བསམ་གི་བསྡད་ཡོད་ཨ་ནི་གཉིས་པ་དེ་ཨ་ནི་ལས་འགུལ་འདི་གི་དམིགས་ཡུལ་གཙོ་བོ་དེ་ད་ག་རང་རེད་ད་ལྟ་སྤྱི་ཟླ་དང་པོ་གི་ཏཱ་རིག་ཉི་ཤུ་ལ

ཁོ་རང་ཁོང་ཚོ་མཁྱེན་རྟོགས་ཡོད་མི་འདུག་བ། མ་གཞི། འདི་དཔེ་གནད་འགག་རེད་ཤག་བསམ་གྱི་འདུག་དེ་ཙམ་མ་ཡིན་པ་མཇུག་ད་ངེད་ཅག་ང་ཚོ་རྒན་རྒྱལ་ལོ་ལགས་ལ་ཆ་བཞག་ན་རྒྱ་ནོར་ཟིག་གི་རྒྱ་གར་གྱི་རང་གི news channel ཆེ་བ་གཅིག StratNews Global། འདི་སྒང་ལ་ཡི་ད་ག་རང་གསུངས་ཤག། རྒྱུ་མཚན་འདི་ལ་བརྟེན་ནས་ང་ཚོས་རྒྱུན་དུ། སྒོ་ག་བ་ག་ས་ནས་འཛུལ་ནས་རྒྱ།

ང་ཚོའི་གི་གཙོ་བོ་དེ་ང་ཚོ་ཡི་ཕར་དཔོན་པོ་དེ་ཚོ་ཐུག་པའི་སྐབས་སུ་ཡི་ང་ཚོ་དཔོན་པོ་དེ་འདྲ་ཆ་ཤེས་མེད་པ་ཐུག་གི་དེ་འདྲ་མ་རེད་ང་ཚོའི་གི་གཙོ་བོ་དེ་རྒྱ་གར་ནང་ལོགས་རྒྱ་གར་ནང་ལ་ཡོད་པའི་ད་ང་ཚོ་གི་གྲོས་ཚོགས་འཐུས་མི་གྲོས་ཚོགས་འཐུས་མི་ནང་ལོགས་ནས་དམིགས་བསལ་གི་ཕྱི་འབྲེལ་དང་འབྲེལ་བ་ཡོད་རྒྱུ་གི་གྲོས་ཚོགས་འཐུས་མི་ཁག་བཅུ་ཅིག་འདུག་ང་ཚོ་ཁོང་ཚོ་ཚང་མ་ལ་ཡི་གེ་བཏང་ནས་ལགས་ང་ཚོ་ལ་ད་ཐུག་པ་ཡིན་ལབ་ནི་ཡི་གེ་རུ་འབྱོར་རྒྱུ་མི་ཚང་མ་ཐུག་ཡ་བྱུང་སོང་གཙོ་བོ་དེ་ང་ཚོ་ཧ་འདི་གི་རང་གི་འགན་འཛིན་གཙོ་བོ་དེ་པི་པི་ཅོ་ཏི་རི

བྱེད་པའི་སྐབས་སུ་ང་ཚོ་བོད་པ་ལ་འདི་ག་དུས་ཡིན་ན་དྲན་པ་བརྗེད་མི་ཉན་པ་འདི་གལ་ཆེན་པོ་རེད་ཨ་ནི་བྱས་ནས་ཚོགས་འདུ་འདུ་འཛོམས་འཚོགས་པའི་སྐབས་སུ་བོད་ལས་འདི་ལས་འགྲོ་འདུག་དམིགས་བསལ་གྱིས་རྒྱ་གར་ལ་ད་ལྡི་ལི་ཙམ་མ་ཡིན་པ་ང་ཚོ་རྡ་རམ་ས་ལ་འཚོགས་པའི་སྐབས་སུ་གཞོན་སྐྱེས་མང་པོ་ཅིག་འཛུལ་ཞུགས་བྱས་ནས་ཁོང་ཚོའི་སྒེར་གྱི་བསམ་ཚུལ་དང་ཁོང་ཚོ་སྐད་ཀྱི་འབོད་སྒྲ་འདི་སྤེལ་བའི་སྐབས་སུ། ཨོ་ནི་ཁོ་རང་ད་བོད་ལ་མི་ཁག་ཅིག་གིས་ད་གསུངས་སྡོད་ཀྱི་ཡོད་རེད་ད། ང་ཚོ་དུས་རབས་འདི་བརྗེ་བའི་སྐབས་སུ་གནས་སྟངས་ག་རེ་ཆགས་ཀྱི་འདུག་མི་འདུག་ཞེད་སྣང་འདྲ་པོ་ཅིག་སླེབས་ཀྱི་ཡོད་རེད་ཁ་ཤས་ལ། ཡིན་ཡང། ཁོང་ཚོའི་སྡེ་བའི་ཚོ་བ་མ་ཟད་ཁོང་ཚོ་མཉམ་འགྲོ་བའི་སྐབས་སུ་ཁོང་ཚོ་གི་སྐད་ཆ་ཉན་བའི་སྐབས་སུ་ཨོ་ནི་ཁོ་རང་ང་ཚོ་གི་རྨང་གཞི་མང་ཚོགས་ནང་གཞོན་སྐྱེས་དེ་ཚོ་ལ་ཧ་ལམ། བོད་དོན་ཅིག་བྱེད་ས་རེད་བསམ་ཡང་གི་ཨོ་ནི་ནུས་པ་ཤུགས་ཆེན་པོ་ཞིག་སྟོན་གྱི་འདུག། ལགས་སོ། ལགས་སོ། དགྲ་འདུལ་ལགས་ནི་དུས་ཚོད་རྐྱེན་པས་ང་གཉིས་ཀྱི་གླེང་མོལ་ལེ་ཚན་འདི་ནས་མཇུག་སྒྲིལ་ཞུ་གི་ཡིན། ཡ། དགྲ་འདུལ་ལགས་རྒྱལ་ས་ལྡི་ལི་ནས་ང་ཚོའི་ལེ་ཚན་དེ་ནང་ལ་ཡ། ཞལ་པར་བརྒྱུད་ནས་མཉམ་ཞུགས་གནང་བར་ཐུགས་རྗེ་ཆེ། ལགས་སོ་ཐུགས་རྗེ་གནང། རྣམ་པ་ཚོས་ང་ཚོའི་ལས་རིམ་དེ་གསན་བར་ཐུགས་རྗེ་ཆེ། ལྷན་རྒྱས་རྗེས་མའི་ལེ་ཚན་ནང་ཡང་བསྐྱར་མཇལ་ཡོང། ཐེངས་འདིའི་ལས་རིམ་ཁག་མཇུག་བསྡོམས་མ་ཞུས་གོང་དེ་གཡུ་སྒྲོན་ནས་གསར་འགྱུར་སྙིང་བསྡུས་ཁག་ཅིག་སྙན་སྒྲོན་ཞུ་རྒྱུ་ཡིན། ཨ་མེ་རི་ཀའི་གྲོས་ཚོགས་རྒྱ་ནག་ལས་དོན་ཚོགས་ཆུང་སྟེ CECC ཞེས་པས་ཨ་མེ་རི་ཀའི་སྲིད་འཛིན་སྐུ་ཞབས་ཇོའོ་བྷེ་ཌེན་གཞུང་གིས་མཉམ་འབྲེལ་རྒྱལ་ཚོགས་ནང་རིང་མིན་རྒྱ་ནག་གཞུང་གིས་འགྲོ་བ་མིའི་ཐོབ་ཐང་སྤྱི་ཆིངས་ཁག་ལག་བསྟར་ཇི་ཙམ་བྱེད་ཀྱི་ཡོད་མེད་ཐད་དུས་བཀག་བསྐྱར་ཞིབ་དང་དྲི་རྩད་ཚོགས་སྐབས་བོད་གཙོས་པའི་རྒྱ་ནག་ནང་གི་ཆབ་སྲིད་བཙོན་པའི་ཞིབ་ཕྲའི་གནས་ཚུལ་ངེས་པར་དུ་གླེང་སློང་གནང་དགོས་པའི་འབོད་སྐུལ་གནང་འདུག། དེ་ཡང་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱིས་རྒྱལ་ཚོགས་ཀྱི་ཚོགས་མི་རྒྱལ་ཁབ་ནང་གི་འགྲོ་བ་མིའི་ཐོབ་ཐང་གནས་སྟངས་ཐད་བསྐྱར་ཞིབ་ཀྱི་ཚོགས་འདུ་ཐེངས་བཞི་བཅུ་ཞེ་ལྔ་པ་དེ་ཕྱི་ཟླ་དང་པོའི་ནང་འཚོགས་གཏན་འཁེལ་བར་བརྟེན་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གིས་སྐབས་དེར་མཉམ་འབྲེལ་རྒྱལ་ཚོགས་ཀྱི་ཚོགས་མི་རྒྱལ་ཁབ་ཚོས་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་གནས་སྟངས་ལ་དྲི་རྩད་དང་བསྐྱར་ཞིབ་གནང་སྐབས། བོད་ནང་དུ་འགྲོ་བ་མིའི་ཐོབ་ཐང་གནས་སྟངས་ངེས་པར་དུ་གླེང་སློང་ཡོང་བའི་འབོད་སྐུལ་གནང་བཞིན་པ་མ་ཟད་བོད་ཀྱི་གནད་དོན་དོན་ཚན་བཞི་ཞུ་སྐུལ་གནང་ཡོད་པ་ནི་དང་པོ་ནི་བོད་ནི་འཛམ་གླིང་ནང་ནས་རང་དབང་སྐྱོ་ཤོས་ཡིན་པ་དང་གཉིས་པ་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ནས་བཟུང་རང་ཡུལ་བོད་དུ་ཆིབས་བསྒྱུར་གནང་མྱོང་མེད་པ། གསུམ་པ་བོད་ཕྲུག་ས་ཡ་གཅིག་ལྷག་རྒྱ་ནག་གཞུང་གི་གཏན་འཇགས་སློབ་གྲྭར་བཞག་པའི་སྲིད་ཇུས་ལག་བསྟར་བྱེད་བཞིན་ཡོད་པ། བཞི་པ་རྒྱ་ནག་གཞུང་གིས་བོད་མིའི་ངོ་བོ་རྩ་མེད་བཟོ་བཞིན་པ་བཅས་ཀྱི་ཐོག་ནས་རེ་སྐུལ་གནང་བཞིན་ཡོད་པ་རེད། ཕྱོགས་མཚུངས་ཨ་མི་རི་ཀའི་གྲོས་ཚོགས་ཀྱི་རྒྱ་ནག་ལས་དོན་ལྷན་ཁང་གིས་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་མཆོག་གིས་མཐུན་ཕྱོགས་རྒྱལ་ཁབ་ཁག་སྐུ་ཚབ་ལྷན་དུ་རྒྱ་ནག་གཞུང་གིས་བཙོན་འཇུག་བྱས་པའི་ཆབ་སྲིད་བཙོན་པ་རྣམས་དང་དྲང་བདེན་མིན་པའི་ཐོག་ནས་ཨ་མི་རི་ཀའི་མི་སེར་དོ་དམ་བཀག་ཉར་བྱེད་པ་རྣམས་ངེས་པར་དུ་གླེང་སློང་གནང་དགོས་པའི་འབོད་སྐུལ་གནང་འདུག། ཨོ་སི་ཀྲི་ལི་ཡའི་བོད་སྐུ་ཚབ་དོན་གཅོད་ཀརྨ་སེང་གེ་ལགས་ཀྱིས་ཨོ་སི་ཀྲི་ལི་ཡའི་ནང་གི་ཡོ་རོབ་མཉམ་འབྲེལ་སྒྲིག་འཛུགས་གཞུང་ཚབ་པ་ཆེན་མོ་མཆོག་དང་མཇལ་འཕྲད་ཞུས་ཏེ་རྒྱ་ནག་གཞུང་གིས་བོད་ནང་དུ་འགྲོ་བ་མིའི་ཐོབ་ཐང་རྩིས་མེད་རྡོག་རོལ་གཏོང་བཞིན་པའི་བྱ་སྤྱོད་དང་རྒྱ་ནག་གཞུང་གིས་བོད་མིའི་བླ་སྤྲུལ་ཡང་སྲིད་ངོས་འཛིན་བྱེད་ཕྱོགས་ཀྱི་ཐོག་ལ་ཐེ་བྱུས་བྱེད་ཐབས་བྱེད་པ། བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་བོད་རྒྱའི་དཀའ་རྙོག་སེལ་ཐབས་ཀྱི་གཉིས་སྨན་དབུ་མའི་ལམ་གྱི་སྲིད་བྱུས་དེ་བཞིན་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་བྱུས་ཡིན་པ་སོགས་ངོ་སྤྲོད་གནང་པ་མ་ཟད་ཉེ་ཆར་ཡོ་རོབ་མཐུན་ཚོགས་ནས་རྒྱ་ནག་གཞུང་གིས་བོད་ཕྲུག་ས་ཡ་གཅིག་ལྷག་བཙན་ཤེད་ཀྱིས་མི་སེར་སྤེལ་ཡུལ་གཏན་འཇགས་སློབ་གྲྭ་ཁག་ཏུ་བཅུག་བཞིན་པའི་བྱ་སྤྱོད་ཐོག་ལ་སྐྱོན་བརྗོད་གྲོས་ཆོད་བཞག་གནང་བར་ཐུགས་རྗེ་ཆེ་ཞུས་ཡོད་པར་ཡོ་རོབ་མཉམ་འབྲེལ་སྒྲིག་འཛུགས་གཞུང་ཚབ་པ་མཆོག་ནས་ཀྱང་ཁོང་གིས་བོད་མི་ཚོར་གདུང་སེམས་མཉམ་སྐྱེད་ཡོད་པ་དང་བོད་དོན་ཐོག་ལ་མུ་མཐུད་ནས་རྒྱབ་སྐྱོར་གནང་རྒྱུའི་ཁས་ལེན་གནང་ཡོད་པ་རེད། རྒྱ་ནག་གཞུང་དང་ཐེ་ཝན་གྱི་ཕྱོགས་འགལ་གོ་མིན་ཏང་ཚོགས་པ་བཅས་ཀྱིས་གལ་ཏེ་ད་ལྟའི་ཐེ་ཝན་གཞུང་འཛིན་ཚོགས་པར་མ་འོངས་པའི་སྲིད་འཛིན་འོས་བསྡུའི་རྒྱལ་ཁ་ཐོབ་ཚེ་ཐེ་ཝན་གྱི་ཞི་བདེ་ཉེན་ཁ་ཡོང་རྒྱུ་རེད་ཟེར་ཉེན་བརྡ་བཏང་ཡོད་པ་རེད། དེ་ཡང་རྒྱ་ནག་གཞུང་དང་ཐེ་ཝན་གཞུང་འཛིན་དམངས་གཙོ་ཚོགས་པའི་ཁ་གཏད་ཚོགས་པ་ཆེ་ཤོས་གོ་མིན་ཏང་ཚོགས་པས་ཐེ་ཝན་གཞུང་འཛིན་དམངས་གཙོ་ཚོགས་པའི་འོས་མི་སྐུ་ཞབས་ལའེ་ཆིང་ཀྲེ་ལ་གཟའ་འཁོར་འདིའི་གཟའ་མཇུག་ཏུ་འོས་བསྡུའི་ལས་རིམ་ནང་སྲིད་འཛིན་གྱི་རྒྱལ་ཁ་ཐོབ་པ་ཡིན་ཚེ་ཐེ་ཝན་གྱི་ཞི་བདེའི་ཉེན་ཁ་ཡོད་པའི་སྐོར་ཕྱི་ཟླ་དང་པོའི་ཚེས་བཅུ་གཅིག་རེས་གཟའ་ཕུར་བུའི་ཉིན་བཤད་ཡོད་པ་རེད། ཐེ་ཝན་གཞུང་འཛིན་དམངས་གཙོ་ཚོགས་པའི་འོས་མི་སྐུ་ཞབས་ལའེ་ཆིང་ཀྲེ་མཆོག་གིས་རྒྱ་ནག་གཞུང་དང་མཉམ་དུ་གྲོས་མོལ་བྱ་རྒྱུའི་འདོད་པ་ཡོད་པའི་སྐོར་ཡང་སེ་གསུང་གི་ཡོད་ཀྱང། ཕྱོགས་གཞན་ཞིག་ནས་ཐེ་ཝན་གྱི་མ་འོངས་གནས་བབ་ནི་ཐེ་ཝན་མི་མང་ཐག་གཅོད་བྱེད་རྒྱུ་རེད་ཟེར་གསུང་གི་ཡོད་པ་རེད། ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཊོན་ནས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་རྒྱང་སྲིང་ཞུས་ཟིན་པ་ཡིན།